གསན་མཁན་རྣམ་ཚོ་སྔ་དྲོ་བདེ་ལེགས་འདི་ག་ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་ཏི་སི་ནང་རྟེན་གཞི་གནང་བའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ལྔ་བཅུ་རབ་གནས་ཆུ་མོ་ཡོས་ཀྱི་ལོའི་བོད་ཟླ་དགུ་པ་དབྱུག་ཟླའི་གནམ་གང་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་བཅུ་གཅིག་པའི་ཚེས་བཅུ་གསུམ་རེས་གཟའ་ཟླ་བའི་སྔ་དྲོའི་ལས་རིམ་འགོ་ཚུགས་ཞུ་གི་ཡོད་ལས་རིམ་འདི་བཞིན་བསྟན་འཛིན་དཔལ་མོ་ལགས་ཀྱིས་བཀོད་སྒྲིག་གནང་བའི་ཐོག། ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་བསྒྱུར་གྱིས་སྙན་སྒྲོན་ཞུ་མཁན་ལྷུན་གྲུབ་ཚེ་རིང་ལགས་དང་སེང་གེ་རི་བསོད་ནམས་ལྷ་མོ་གཉིས་ནས་ཐོག་མར་གསན་མཁན་རྣམ་པ་ལྷན་རྒྱས་ལ་མཛའ་བརྩེའི་འཚམས་འདྲི་ཞུ་བ་དང་སྦྲགས་ཐེངས་འདིའི་ལེ་ཚན་ཁག་གཤམ་ལ་རིམ་བཞིན་ངོ་སྤྲོད་ཞུ་གི་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མར་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་རྒྱ་གར་གྱི་དི་ཝ་ལིའི་དུས་ཆེན་སྲུང་བརྩི་ཞུ་མཁན་རྣམས་ལ་འཚམས་འདྲི་གནང་ཡོད་པའི་ཐེངས་འདིའི་གལ་ཆེའི་གསར་འགྱུར་ཁག་ཅིག་དང། དེ་ནས་བོད་རིགས་སྨན་ཞབས་པ་འབུམ་རམས་པ་ཐོན་མཁན་དཀོན་པོ་ཡིན་པའི་ཁྲོད། ཉེ་ཆར་བྷེ་ལ་ཀོ་བྷི་ནས་བསྟན་འཛིན་འཕགས་སྒྲོལ་ལགས་སྨན་ཞབས་པའི་འབུམ་རམས་པ་ཐོན་ཡོད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། དེ་ནས་ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཏོན་ལྡི་སི་ནང་ནིའུ་ཡོག་གྲོང་ཁྱེར་ནས་ཕེབས་པ་གཙོ་བོར་གྱུར་པའི་ས་གནས་བོད་མི་རྣམས་ནས་ཨ་རིའི་སྲིད་འཛིན་ཇོ་བྷ་དེན་མཆོག་གིས་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་ལྷན་དུ། APEC ཞེས་ཨེ་ཤི་ཡ་དང་ཞི་བདེ་རྒྱ་མཚོའི་དཔལ་འབྱོར་མཉམ་འབྲེལ་ལྷན་ཚོགས་ཀྱི་ཞོར་བཀའ་མོལ་གནང་སྐབས་བོད་དོན་དང་འགྲོ་བ་མིའི་ཐོབ་ཐང་སྐོར་ངེས་པར་དུ་གླེང་སློང་གནང་དགོས་པའི་ཞི་བའི་ལས་འགུལ་སྤེལ་གནང་ཡོད་པའི་སྐོར་གྱི་གནས་ཚུལ་ཞིག་དང། དེ་ནས་གཟའ་འཁོར་འདིའི་ནང་ཨ་མི་རི་ཀའི་ཨེ་མོ་རི་གཙུག་ལག་སློབ་གཉེར་ཁང་དུ་བོད་ཀྱི་ཆོས་དང་རིག་གཞུང་གི་འགྲེམས་སྟོན་དང་སློབ་གསོའི་རང་བཞིན་ཟབ་པོ་ལྡན་པའི་བགྲོ་གླེང་ཁག་ཅིག་གཉེར་ཡོད་པ་རྣམས་མཇུག་སྒྲིལ་གནང་ཡོད་པའི་སྐོར་གྱི་གནས་ཚུལ་ཞིག་དང། མཇུག་ཏུ། གླེང་མོལ་གྱི་ལེ་ཚན་བཅས་གསར་འགྱུར་གྱི་རྗེས་སུ་རིམ་པས་སྙན་སྒྲོན་ཞུ་གི་ཡིན།
ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་ཁག་ལྷུན་གྲུབ་ཚེ་རིང་ལགས་དང་སེང་གེ་རི་བསོད་ནམས་ལྷ་མོ་གཉིས་ཀྱིས་སྙན་སྒྲོན་ཞུ་གི་ཡིན། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་དེ་རིང་རྒྱ་གར་གྱི་ལོ་གསར་ལྟར་སྲུང་བརྩི་ཞུ་བཞིན་པའི Diwali དུས་ཆེན་ཉིན་མོར་རྒྱ་གར་བ་རྣམས་ལ་འཚམས་འདྲིའི་གསུང་འཕྲིན་ཞིག་སྩལ་གནང་མཛད་འདུག། ད་རིང་སྤྱི་ཟླ་བཅུ་གཅིག་པའི་ཚེས་བཅུ་གཉིས་ཉིན་རྒྱ་གར་རྒྱལ་ཡོངས་ནང་དང་འཛམ་གླིང་གི་ས་གནས་གང་སར་གནས་པའི་ཧིན་རྡུའི་ཆོས་ལུགས་ལ་དད་གུས་ཡིད་ཆེས་བྱེད་མཁན་ཚོས Diwali ཞེས་ཡུལ་དེའི་ལོ་གསར་དུ་སྲུང་བརྩི་ཞུ་བཞིན་པའི་དུས་ཆེན་ལ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་འཚམས་འདྲིའི་གསུང་འཕྲིན་སྙིང་བསྡུས་ཤིག་སྤྱི་ཚོགས་དྲ་རྒྱ་བརྒྱུད་ནས་སྩལ་གནང་མཛད་དོན་ལ། སྐབས་ཤིག་དེ་མིན་ཨིན་སོག་ཨིན་རྡི་དབུས་གཙོ་བའི Diwali ཆོས་མིན་ཨེ་ཤེ། Longest Guest of Indian Government།

ཕོ་བྲང་ལ་ཕྱིར་ལོག་གནང་བར་མི་མང་རྣམས་དགའ་ཚོར་ཆེན་པོ་བྱུང་ནས་མར་མེ་དང་ཤོག་སྦག་སོགས་སྤར་ནས་དགའ་བསུའི་སྣེ་ལེན་གཟབ་རྒྱས་ཞུས་པའི་དུས་ཆེན་དུ་སྲུང་བརྩི་ཞུ་གི་ཡོད་པ་རེད།
གསར་འགྱུར་ཁག་ཅིག་སྙན་སྒྲོན་ཞུ་གི་ཡིན། སྙན་སྒྲོན་ཞུ་མཁན། སེང་གེ་རི་བསོད་ནམས་ལྷ་མོ་ལགས་དང། ཁྲེན་ལྷུན་གྲུབ་ཚེ་རིང། བོད་ཀྱི་མཚོ་སྔོན་མཚོ་ཤར་ཁུལ་གྱི་དཔོན་རིགས་ཤིག་ཏང་གི་སྐྱིད་སྡུག་དང་གཞུང་གི་ལས་གནས་ནས་ཕྱིར་འབུད་བྱས་ཡོད་འདུག་བོད་ཀྱི་མཚོ་སྔོན་ཞིང་ཆེན་གྱི་མཚོ་ཤར་ཁུལ་གྱི་ཆེད་དོན་སྤྱི་ཁྱབ་ཅིག་གི་རིམ་པ་གཉིས་པའི་སྐོར་གཟིགས་པ་ཝང་ཁའེ་ཡིས་སྒྲིག་ཁྲིམས་འགལ་བའི་གནད་དོན་ཚབས་ཆེ་ལ་སྒྲིག་ཁྲིམས་ཞིབ་བཤེར་དང་བརྟག་ཞིབ་བརྟག་དཔྱད་བྱས་ཡོད་པའི་སྐོར་ཀྲུང་དབྱང་རླུང་འཕྲིན་བརྙན་འཕྲིན་གྱིས་སྤྱི་ཚེས་བཅུ་ཉིན་གནས་ཚུལ་བཏོན་ཡོད་པ་རེད་འདུག། གོང་ཞུས་རྒྱ་ནག་གཞུང་གི་རླུང་འཕྲིན་ལས་ཁང་དེས་བཏོན་པའི་གནས་ཚུལ་དེའི་ནང། འབྲེལ་ཡོད་དཔོན་རིགས་དེ་ལ་ནག་ཉེས་བཙུགས་པ་ཁག་གཤམ་གསལ་ལྟར་བཏོན་ཡོད་པ་རེད་འདུག། ཝང་ཁའེ་ཡིས། བསམ་ཕུགས་དང་དད་སེམས་ཉམས་ནས་ཐོག་མའི་བསམ་འདུན་དང་རྒྱབ་འགལ་བྱས་པ་དང། ཏང་ལ་བློ་དཀར་སེམས་དཀར་མིན་པ་དང་དྲང་པོ་མིན་པ། བསམ་ངན་ཁོག་བཅུག་གིས་རྩ་འཛུགས་ཀྱི་ཞིབ་བཤེར་ལ་བཀག་འགོག་བྱས་པ། ཀྲུང་དབྱང་གི་གཏན་འབེབས་དོན་ཚན་བརྒྱད་ཀྱི་དགོངས་དོན་སྣང་མེད་དུ་བཏང་ནས་སྒྲིག་འགལ་ངང་ལག་རྟགས་དང་སྐྱེས་དངུལ་བླངས་པ། དྲང་གཞག་ངང་གཞུང་དོན་སྒྲུབ་པར་ཤུགས་རྐྱེན་ཐེབས་སྲིད་པའི་གསོལ་སྟོན་དང་ལེན་བྱས་པ། རྩ་འཛུགས་ཀྱིས་ཡིག་བསྐུར་དྲི་རྩད་བྱེད་སྐབས་གནད་དོན་ཇི་མ་ཇི་བཞིན་གསལ་བཤད་མི་བྱེད་པ། ལས་བྱེད་པ་གདམ་གསེས་དང་བསྐོ་གཞག་བྱེད་པའི་གོ་རིམ་དུ་མི་གཞན་ལ་ཁེ་ཕན་སྒྲུབ་པ། མི་བདེན་རྫུན་སྒྲིག་གིས་རང་གི་བུ་ལ་གཞུང་ཞབས་པའི་ཐོབ་ཐང་རག་ཐབས་བྱས་པ། རང་མཚམས་ཀྱིས་གཞུང་དབང་རྒྱུ་ནོར་བེད་སྤྱོད་བྱེད་དབང་ཐག་གཅོད་བྱས་པ། ཀུན་སྤྱོད་ངན་འགྱུར་དང་འཚོ་བ་རུལ་སུངས་སུ་གྱུར་པ་སོགས་ཀྱི་ཉེས་འཛུགས་མང་དག་ཅིག་ཕོག་ཡོད་པ་རེད་འདུག་ཡང་ཝང་ཁའེ་ཡིས་ཆབ་སྲིད་ཀྱི་སྒྲིག་ཁྲིམས་དང་ཀྲུང་དབྱང་གི་གཏན་འབེབས་དོན་ཚན་བརྒྱད་ཀྱི་དགོངས་དོན། རྩ་འཛུགས་ཀྱི་སྒྲིག་ཁྲིམས་སྤྱོད་གཙང་གི་སྒྲིག་ཁྲིམས་ལས་ཀའི་སྒྲིག་ཁྲིམས་འཚོ་བའི་སྒྲིག་ཁྲིམས་བཅས་པ་ཚབས་ཆེན་བརྒལ་ཡོད་པའི་སྐོར་ཉེས་འཛུགས་ཕོག་ཡོད་པ་རེད་འདུག་ཝང་གྷལ་ཡེ་ལ་ཉེས་ཆད་དུ་ཁོ་པ་ཏང་གི་སྐྱིད་སྡུག་ནས་ཕྱིར་འབུད་དང་གཞུང་གི་ལས་གནས་ནས་ཕྱིར་འབུད་དང། རྒྱུ་ནོར་གྱོད་གཞི་དང་མཉམ་དུ་སྐྱེལ་སྤྲོད་བྱེད་རྒྱུ་སོགས་ཀྱི་ཐག་གཅོད་བྱས་ཡོད་པའི་སྐོར་གོང་ཞུས་རྒྱ་ནག་གི་ཀྲུང་དབྱང་རླུང་འཕྲིན་བརྙན་འཕྲིན་གྱི་གསར་འགྱུར་དེའི་ནང་བརྗོད་ཡོད་པ་རེད་འདུག།
ཡང་རྒྱ་ནག་གི་གནད་དོན་ཐོག་མཁས་པ་རྣམས་ཀྱིས་རྒྱ་ནག་གི་སྲིད་འཛིན་ཟུར་པ་ལི་ཁི་ཆང་ཉེ་དུས་གློ་བུར་དུ་འདས་གྲོངས་སུ་ཕྱིན་པའི་རྐྱེན་གྱིས་རྒྱ་ནག་ནང་དཔལ་འབྱོར་བཅོས་བསྒྱུར་དགོས་པའི་སྐོར་སྐད་ཆ་ཤོད་རྒྱུ་ཡང་བསྐྱར་བསླངས་ཡོད་པ་དང་ཁོང་གསོན་པོར་གནས་པའི་སྐབས་ལས་འདས་གྲོངས་སུ་ཕྱིན་པའི་རྗེས་སུ་ཁོང་ནི་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་ལ་ཉེན་ཁ་ཆེ་བ་བཟོ་མཁན་ཞིག་ཏུ་བརྩི་གི་ཡོད་སྐོར་གསུངས་འདུག་དགུང་གྲངས་དྲུག་ཅུ་རེ་བརྒྱད་ལ་ཕེབས་པའི་རྒྱ་ནག་གི་སྲིད་བློན་ཟུར་པ་ལི་ཁེ་ཆང་འདི་ལོའི་སྤྱི་ཟླ་བཅུ་པའི་ཚེས་ཉི་ཤུ་བདུན་ཉིན་གྲོང་ཁྱེར་ཧྲང་ཧའེ་ནང་སྙིང་ཁྲག་འགག་ནས་འདས་གྲོངས་སུ་ཕྱིན་པར་མི་མང་པོ་ཧང་སང་ཧོན་ཐོར་ཡོད་ཅིང་གང་ལ་ཞེ་ན་རྒྱ་ནག་གི་དམིགས་བསལ་ཁེ་དབང་ཡོད་པའི་རྒྱ་ནག་གཞུང་འཛིན་གྱི་དཔོན་རིགས་ཕལ་མོ་ཆེ་ལོ་གྲངས་བརྒྱད་ཅུ་གྱ་གྲངས་དང། དགུ་བཅུ་གོ་གྲངས་བར་སྡོད་ཀྱི་ཡོད་སྟབས་ལི་ཁེ་ཆང་གློ་བུར་དུ་འདས་གྲོངས་སུ་ཕྱིན་པའི་རྒྱུ་རྐྱེན་ཇི་ཡིན་ལ་དོགས་གཞི་དང་དཀྲོག་གཏམ་མང་པོ་ཞིག་བསླངས་འདུག་དྲ་རྒྱའི་ཐོག་ལི་ཁེ་ཆང་འདས་གྲོངས་སུ་ཕྱིན་པར་སེམས་གསོ་གཏོང་མཁན་ཁག་ལ་དམ་བསྒྲགས་བྱས་པའི་རྐྱེན་གྱིས་ཇེ་ཉུང་དུ་འགྲོ་བཞིན་པ་དང་ཡང་རྒྱ་ནག་གི་རྒྱལ་ས་པེ་ཅིང་ནང་སྲུང་བྱ་དོ་དམ་དུ་བཏང་ན་ཡང་རྒྱ་ནག་གི་ས་གནས་གཞན་ཁག་ལ་སྲིད་བློན་ཟུར་པ་ལི་ཡི་དྲན་རྟེན་ཁག་ལ་མེ་ཏོག་ཕུལ་ནས་མྱ་ངན་གུས་འདུད་ཞུ་བཞིན་པ་དང་དུས་མཉམ་དུ་རྒྱ་ནག་མི་དམངས་ཀྱི་ཁྲོད་སྲིད་འཛིན་ཞི་ཅིན་ཕིང་གི་དཔལ་འབྱོར་ཐོག་སྲིད་ཇུས་འཛིན་སྟངས་ལ་བློ་ཁ་མ་ཟིན་པའི་བསམ་ཚུལ་འདོན་མཁན་ཇེ་མང་དུ་འགྲོ་བཞིན་འདུག་ཡང་ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དགུའི་ལོར་རྒྱ་ནག་གི་སྲིད་བློན་ཟུར་པ་ཧུའུ་ཡོ་པང་འདས་གྲོངས་སུ་ཕྱིན་པའི་རྗེས་སུ་མི་དམངས་ཀྱིས་ངོ་རྒོལ་རྔམ་སྟོན་ཤུགས་ཆེ་བྱས་པ་བཞིན་དུ་མི་ཡོང་བའི་སླད་དུ། ལི་ཁི་ཆང་གི་ཕུང་པོ་འདོན་རྒྱུའི་མཛད་སྒོ་གྲ་རྒྱས་པོ་བྱས་མེད་པ་དང་དེའི་རྒྱུ་མཚན་ཡང་ཁོང་འདས་གྲོངས་སུ་ཕྱིན་པར་མི་མང་ངོས་ནས་མྱ་ངན་དང་སེམས་སྡུག་གི་རྣམ་པ་ཤུགས་ཆེ་སྟོན་རྒྱུ་སྔོན་འགོག་ཆེད་དུ་ཡིན་འདུག་ཧྥ་རན་སིའི་རྒྱལ་ས་པེ་རིས་ནང་གི་སར་ཇི་པེ་རིས་ཞེས་པའི་གཙུག་ལག་སློབ་གྲྭ་ཆེན་མོའི་སློབ་དཔོན་ཀྲང་ལུན་ལྟར་ན་རྒྱ་ནག་གི་སྲིད་བློན་ཟུར་པ་ལི་ཀང་ཆི་ཡིས་དེང་དུས་ཀྱི་རྒྱ་ནག་ལ་ཆབ་སྲིད་ཐོག་ནས་ལེགས་སྐྱེས་ཕུལ་བ་ཁག་ཁོང་ལས་སྟོབས་ཤུགས་ཆེ་བའི་དཔོན་རིགས་ཞི་ཅིན་ཕིང་གིས་ཟུར་འཇོག་བྱས་ན་ཡང་ཁོང་འདས་གྲོངས་སུ་ཕྱིན་པ་དེ་ནི་རྒྱ་ནག་སྒོ་མོ་ཕྱེ་བ་དང་དཔལ་འབྱོར་ཡར་རྒྱས་འགྲོ་བཞིན་པའི་མཚོན་རྟགས་དེ་མཚམས་ཆད་པ་ལྟ་བུར་ཡོངས་གྲགས་སུ་ངོས་འཛིན་བྱེད་ཀྱི་ཡོད་སྐོར་འདི་ག་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་རྒྱ་སྐད་སྡེ་ཚན་གྱི Asia Watch འམ་ཨེ་ཤ་ཡའི་ཐོག་ལྟ་ཞིབ་ཅེས་པའི་ལེ་ཚན་ལ་གསུངས་ཡོད་པ་སོགས་ཀྱི་གནས་ཚུལ་འདུག།
རྒྱ་ནག་གིས་བོད་རང་སྐྱོང་ལྗོངས་ཞེས་འབོད་པའི་ས་གནས་གཞུང་གི་འགོ་ཁྲིད་གཞོན་པ། ཞུ། ཏའེ་ཏོ། ཡིས། ཕྱི་རྒྱལ་དུ་གནས་སྡོད་བོད་མི་རྣམས་ཀྱིས་བོད་ནང་གི་བོད་པའི་སློབ་ཕྲུག་རྣམས་བཙན་དབང་ཐོག་གཏན་འཇགས་སློབ་གྲྭ་ཁག་ནང་བཅུག་པའི་སྐྱོན་བརྗོད་དེར་ངོས་ལེན་བྱས་མེད་པ་རེད་འདུག་དེ་ཡང་ཁ་ཉིན་རེས་གཟའ་པ་སངས་ཉིན་རྒྱ་ནག་གིས་བོད་རང་སྐྱོང་ལྗོངས་ཞེས་འབོད་པའི་ས་གནས་གཞུང་གི་འགོ་ཁྲིད་གཞོན་པ། ཞུ། ཏའེ་ཏོ། ཡིས། རྒྱ་ནག་དམར་པོའི་གཞུང་གིས་བོད་ཐོག་འཛིན་པའི་སྲིད་བྱུས་སྐོར་སྙན་ཐོ་ཞིག་བཏོན་པ་དང་འབྲེལ། གསར་འགོད་ལྷན་ཚོགས་ཤིག་བསྐོང་ཚོགས་ཐོག་བོད་ནང་བོད་པའི་སློབ་ཕྲུག་རྣམས་གཏན་འཇགས་སློབ་གྲྭ་ཁག་ནང་བཙན་དབང་ཐོག་འཇུག་པའི་བསྙོན་འཛུགས་དེ་ཆེད་མངགས་ཀུན་སློང་ལོག་པ་བཟུང་བའི་ཐོག་བྱས་པ་ཞིག་ཡིན་པ་རེད་ཅེས་བརྗོད་ཡོད་པ་རེད་འདུག་དེ་བཞིན་རྒྱ་ནག་དམར་པོའི་གཞུང་གི་འགོ་ཁྲིད་ཞུ་ཡིས་ང་ཚོས་ཆོས་རྒྱ་མིའི་རིག་གཞུང་ལ་གཞི་བཅོལ་ནས་མཐུན་ཐབས་དེ་མུ་མཐུད་ནས་བྱེད་དགོས་པ་དང། བོད་བརྒྱུད་ནང་བསྟན་གྱི་སྤྱི་ཚོགས་རིང་ལུགས་ཀྱི་སྤྱི་ཚོགས་དང་མཐུན་ཐབས་བྱེད་པ་ཡིན་ན། བོད་བརྒྱུད་ནང་བསྟན་དེ་རྒྱ་ནག་གི་དངོས་ཡོད་གནས་སྟངས་དང་མཐུན་ཐབས་ལ་ཕན་ཐོགས་ཡོང་རྒྱུ་ཡིན་པ་རེད་ཅེས་བརྗོད་ཡོད་པ་རེད་འདུག་གོང་ཞུས་རྒྱ་ནག་གཞུང་གིས་བཏོན་པའི་སྙན་ཐོ་དེའི་ནང། རྒྱ་ནག་དམར་པོའི་གཞུང་གིས་འཆར་ཅན་ལྟར། བོད་ནང་དཔལ་འབྱོར་ཡར་རྒྱས་དང། སྤྱི་ཚོགས་བདེ་འཇགས་དང། ཁོར་ཡུག་སྲུང་སྐྱོབ་བྱས་ཡོད་པའི་སྐོར་བཀོད་ཡོད་པ་རེད་འདུག་ཡིན་ནའང་བོད་དོན་ལས་འགུལ་སྤེལ་གནང་མཁན་དང་ནུབ་ཕྱོགས་རྒྱལ་ཁབ་ཁག་ཅིག་གིས་རྒྱ་ནག་གཞུང་གིས་བོད་ནང་འགྲོ་བ་མིའི་ཐོབ་ཐང་བརྡལ་བཤིག་བཏང་བ་དང། བོད་རང་བཙན་དང། ཡང་ན། བོད་དེ། རྒྱ་ནག་ནས་ཁ་བྲལ་རྒྱུའི་ལས་འགུལ་སྤེལ་མ་བཅུག་པའི་ཆེད། བོད་ཀྱི་རིག་གཞུང་ཐོག་དྲག་གནོན་བྱས་པའི་སྐྱོན་བརྗོད་གནང་གི་ཡོད་པ་རེད། རྒྱ་ནག་གཞུང་གིས་བོད་ནང་གི་གཏན་འཇགས་སློབ་གྲྭ་དེ་དག་ཐོག་འདི་ལོ་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་གི་ཆེད་ལས་པ་རྣམས་ཀྱིས་སྐྱོན་བརྗོད་གནང་ཡོད་པ་མ་ཟད་ཨ་མི་རི་ཀའི་གཞུང་གིས་བོད་ནང་གཏན་འཇགས་སློབ་གྲྭ་དེ་དག་དང་འབྲེལ་བ་ཡོད་པའི་རྒྱ་ནག་གཞུང་གི་དཔོན་རིགས་ཁག་ཅིག་ལ་དཔལ་འབྱོར་གྱི་ཉེས་ཆད་ཀྱང་བཀལ་ཡོད་པ་རེད།
ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་ཁག་མུ་མཐུད་ནས་སྙན་སྒྲོན་ཞུ་གི་ཡིན། ཡང་བོད་རང་སྐྱོང་ལྗོངས་ཞེས་འབོད་པའི་ནང་གི་རྒྱ་ནག་དམར་ཤོག་ཚོགས་པའི་དྲུང་ཆེ་ཝང་ཅུན་ཀྲིན་བལ་ཡུལ་གྱི་རྒྱལ་ས་ཀཐ་མན་ཌུའི་ནང་ལྟ་སྐོར་ལ་རེས་གཟའ་ལྷག་པའི་ཉིན་འབྱོར་བ་དང་རེས་གཟའ་ཕུར་བུའི་ཉིན་བལ་ཡུལ་གྱི་སྲིད་བློན་པུཤ་པ་ཀ་མཱལ་དཱ་ཧལ་ཐུག་འཕྲད་བྱས་འདུག་དེང་སྐབས་རྒྱ་ནག་གི་དཔོན་རིགས་ཁག་བལ་ཡུལ་ནང་ཡོང་བ་དང་བལ་ཡུལ་གྱི་དཔོན་རིགས་ཚོ་རྒྱ་ནག་གི་ཞིང་ཆེན་མང་པོར་ལྟ་སྐོར་དུ་འགྲོ་རེས་བྱེད་བཞིན་པའི་ཁྲོད་འདིར། རེས་གཟའ་ལྷག་པའི་ཉིན་བོད་རང་སྐྱོང་ལྗོངས་ཅེས་འབོད་པའི་ནང་གི་རྒྱ་ནག་དམར་ཤོག་ཚོགས་པའི་དྲུང་ཆེ་ཝང་ཅུན་ཀྲེང་གིས་སྣེ་ཁྲིད་པའི་རྒྱ་ནག་གི་སྐུ་ཚབ་ཚོགས་ཆུང་ཞིག་བལ་ཡུལ་གྱི་རྒྱལ་ས་ཀཏ་མན་གྲུར་སླེབས་འདུག་འདིའི་ཉིན་གཅིག་གི་གོང་སྟེ་རེས་གཟའ་མིག་དམར་གྱི་མཚན་མོར་བལ་ཡུལ་གྱི་སི་པི་ཨེན་ཞེས་པའི་དམར་ཤོག་ཚོགས་པའི་ཚོགས་གཙོ་མ་ཧ་ཏིབ་ཀུ་མར་ནེ་པཱལ་རྒྱ་ནག་ནང་གི་གྲོང་ཁྱེར་ཁུན་མིང་ལ་བལ་ཡུལ་གྱི་ཚོགས་པ་འདིའི་ཚོགས་ཆུང་ཞིག་སྣེ་ཁྲིད་ནས་ཐོན་འདུག་པས་ཁོ་པའི་མཉམ་དུ་བཟའ་ཟླ Gayatri Acharya ནེ་པཱལ་དང་བལ་ཡུལ་གྱི་སོ་ནམ་ཞིང་ལས་བློན་ཆེན Beduram Bhusal། དེ་བཞིན་སྲིད་དོན་ཚོགས་པ་དེའི་འགོ་ཁྲིད་གཞན་བདུན་ཕྱིན་འདུག་དེ་དང་མཚུངས་པར་བོད་ནང་གི་རྒྱ་ནག་དམར་ཤོག་ཚོགས་པའི་དྲུང་ཆེ Wang Junzheng རེས་གཟའ་ལྷག་པའི་ཉིན་བལ་ཡུལ་གྱི་རྒྱལ་ས Kathmandu རུ་ཉིན་གྲངས་ལྔའི་རིང

འབྲེལ་ལམ་ཡར་རྒྱས་གཏོང་ཕྱོགས་དང་དེ་སྔོན་བལ་ཡུལ་གྱི་སྲིད་བློན Pushpa Kamal Dahal རྒྱ་ནག་ནང་འཚམས་གཟིགས་ལ་ཕེབས་སྐབས་མཚན་རྟགས་བསྐྱོན་པའི་ཡུལ་གྲུ་གཉིས་བར་བཞག་པའི་གྲོས་མཐུན་ཁག་ལག་ལེན་བསྟར་ཕྱོགས་སྐོར་གྲོས་བསྡུར་བྱ་རྒྱུ་ཡིན་ལུགས་བརྗོད་འདུག་ད་རིང་རེས་གཟའ་ཉི་མའི་ཉིན་རྒྱ་མིའི་དཔོན་རིགས་དེ་དག་དེ་སྔོན་ས་ཡོམ་ཤུགས་ཆེ་བརྒྱབ་ཡུལ Bhaktapur སླར་གསོའི་ལས་གཞི་ཁག་ལ་ལྟ་སྐོར་ལ་བསྐྱོད་རྒྱུ་དང་དེ་ནས Sri Lanka འགྲོ་འཆར་ཡོད་པའི་གནས་ཚུལ་འདུག།
ཡང་ལོ་འདིའི་རྒྱ་ནག་གི Singles Day། ཕོ་རེང་མོ་རེང་གི་ཚོང་གི་ཉིན་མོ་ཞེས་པ་དེ་ཁ་སང་རེས་གཟའ་སྤེན་པའི་ཉིན་མཇུག་སྒྲིལ་ཟིན་སྐབས་ཚོང་དེ་སྔོན་གྱི་ལོ་ཁག་ལྟར་བྱུང་མེད་པ་རེད་འདུག་དེ་ཡང་རྒྱ་ནག་གི VO2། Asia Pacific། ཞེས་པའི་དྲ་རྒྱའི་ཚོང་ཐོག་ཞིབ་འཇུག་གི་ཚན་པ་དེ་འགོ་འཛུགས་གནང་མཁན Vincent Marion ཞུ་བས། དེང་སྐབས་རྒྱ་ནག་ནང་གི་དངོས་ཟོག་བེད་སྤྱོད་གཏོང་མཁན་མི་མང་ཚོའི་དངུལ་བེད་སྤྱོད་གཏོང་ཕྱོགས་ཐོག་འགྱུར་བ་ཕྱིན་ཡོད་པ་དང། དངོས་ཟོག་བེད་སྤྱོད་གཏོང་མཁན་རྣམས་ཀྱི་ཤེས་ཡོན་དྲག་ཏུ་ཕྱིན་ཡོད་པ་མ་ཟད་ཁོང་ཚོས་དངུལ་བེད་སྤྱོད་གཏོང་ཕྱོགས་ཐོག་གཟབ་གཟབ་བྱེད་ཀྱི་ཡོད་པའི་སྐོར་བརྗོད་ཡོད་པ་རེད་འདུག་དེ་བཞིན་ཁོང་གིས་ལོ་འདིའི་ནང་རྒྱ་ནག་གི་ཕོ་རེང་མོ་རེང་ཉིན་མོར་དངོས་ཟོག་བེད་སྤྱོད་གཏོང་མཁན་གྱི་མི་དམངས་རྣམས་ཀྱིས་དངོས་ཟོག་ཉོ་བའི་འབོར་དེ་བརྒྱ་ཆ་བཞི་བཅུ་ཞེ་གཉིས་ཡིས་ཉེར་མཁོའི་དངོས་ཟོག་ཉོ་བ་ལས་རིན་གོང་ཆེ་བའི་དངོས་ཟོག་མཁོ་སྒྲུབ་བྱས་མེད་པའི་སྐོར་བརྗོད་འདུག། ཡང་དྲ་རྒྱའི་ཐོག་དངོས་ཟོག་ཚོང་འགྲེམས་ཁྱབ་བསྒྲགས་བྱེད་མཁན། Liu Kai ཟེར་བ་ཞིག་གིས་ཀྱང། ལོ་འདིའི། ཕོ་རེང་མོ་རེང་གི་ཚོང་གི་ཉིན་མོར། འདས་པའི་ལོ་གཉིས་ནང་ལྟར་ཚོང་རྒྱུག་དེ་ཙམ་བྱུང་མེད་པའི་སྐོར་བརྗོད་ཡོད་པ་རེད་འདུག་སྔ་ལོ་རྒྱ་ནག་ནང་ཕོ་རེང་མོ་རེང་གི་ཉིན་མོར་དངོས་ཟོག་ཚོང་རྒྱུག་དེ་མ་གནས་ཨ་མི་རི་ཀའི་ཌོ་ལར་ཐེར་འབུམ་བརྒྱ་དང་ལྔ་བཅུ་ང་གསུམ་བྱུང་ཡོད་པའི་སྐོར་ཚོང་གཉེར་ཐོག་སློབ་སྟོན་གནང་མཁན་གྱི་ཚན་པ། Bain ཞེས་པ་དེས་བརྗོད་ཡོད་པ་རེད་འདུག། ལོ་འདིའི་རྒྱ་ནག་ནང་གི་ཕོ་རེང་མོ་རེང་ཚོང་གི་ཉིན་མོ་དེ་བདུན་གཅིག་ལྷག་གི་རིང་བྱས་ཡོད་པ་དང། དེ་ཐོག་མར་ཕྱི་ལོ་ཉིས་སྟོང་དགུ་ལོར་རྒྱ་ནག་གི་དྲ་རྒྱའི་ཐོག་ཚོང་གི་ལས་དོན་གཉེར་མཁན་ཨ་ལི་བྷ་བྷ་ཞེས་པའི་ཚོང་གཉེར་ལས་ཁང་དེས་འགོ་འཛུགས་བྱས་པ་ཞིག་ཡིན་པ་རེད་འདུག།

མུ་མཐུད་སློབ་སྦྱོང་བྱས་ཏེ་རིག་བྱེད་རྐང་འཛིན་གྱི་འབུམ་རམས་པ་ཐོན་མཁན། ཉུང་ཤས་ཤིག་ལས་མེད་པའི་ཁྲོད་བྷེལ་ཀུ་པེ་ལུགས་བསམ་གཞིས་ཁོངས་ཀྱི་བུ་མོ་བསྟན་འཛིན་འཕགས་སྒྲོན་ལགས་ཉེ་ཆར་སྤྱི་ཟླ་བཅུ་པའི་ནང་སྨན་ཞབས་པའི་ཐོག་འབུམ་རམས་པར་སློབ་ཐོན་བྱུང་བ་མ་ཟད། རིམ་པས་ཉམས་ཞིབ་པའི་སྦྱོང་བརྡར་གནང་མཁན་སོགས་ཀྱི་ལས་དོན་གཉེར་རྒྱུའི་འཆར་གཞི་ཡོད་པ་གསུངས་གནང་བྱུང། ད་མང་བོ་ཆ་ཤས་ད་ང་ད་རིག་བྱེད་རྐང་འཛིན་གྱི་ཐོག་ལ་རང་འགྲོ་ཡས་ཀྱི་དམིགས་ཡུལ་རང་ཡིན་ར་ཨ་ནི། ད་ལྟ་རིང་ག་ང་ད་ད། ཁ་རྩང་རང་ང་ཡིག་རྒྱུགས་ཐོན་ཚར་ཟིན་དུས་དགོས་ད་ཏི་གཅིག་ཏིས་གཅིག་ནས་སོ་འགྲོ་ཅིག་བྱས་བྱས་བསྡད་དགོས་བསམ་སོ་རང་དེ་རྗེས་ལ་ང་རང་ཉམས་ཞིབ་ཀྱི་ཐོག་ལ་རང་འགྲོ་ཡས་ཀྱི་འཆར་གཞི་རང་འཆར་གཞི་རང་ཡོད། བསྟན་འཛིན་འཕགས་སྒྲོན་ལགས་ཆུང་དུས་ཁོང་གི་པཱ་ལགས་ལ་འཕྲོད་བསྟེན་གྱི་དཀའ་ངལ་འཕྲད་སྐབས་ཁོང་ལ་སྨན་པ་བྱ་རྒྱུའི་འདོད་པ་བྱུང་ཡང་ཁོང་ཆེན་པོ་ཆགས་སྐབས་སྨན་པ་བྱ་རྒྱུའི་གོ་སྐབས་དང་མཐུན་རྐྱེན་འཛོམས་དཀའ་བའི་གནས་སྟངས་འོག་ཁོང་ལ་ནད་པ་ལྟ་སྐྱོང་བྱ་རྒྱུའི་སྨན་ཞབས་པའི་སློབ་སྦྱོང་བྱ་རྒྱུའི་གོ་སྐབས་ལས་སྨན་པ་བྱ་རྒྱུའི་གོ་སྐབས་མ་ཐོབ་པར་བློ་འགྱོད་བྱུང་སྟེ་ཐོག་མར་ཁོང་སྨན་ཞབས་པའི་སློབ་སྦྱོང་བྱེད་སྐབས། ཁོང་གི་ཨ་མ་ལགས་ཀྱིས་གོ་སྐབས་གང་རག་པ་དེ་དམ་འཛིན་གྱིས་མཐར་ཕྱིན་པར་བྱ་རྒྱུའི་སེམས་འགུལ་གྱི་སློབ་གསོ་གནང་བ་གཞིར་བཟུང་གིས་རིམ་པས་ཁོང་ནས་སྨན་ཞབས་པའི་སློབ་སྦྱོང་གནང་འགོ་བཙུགས་ནས་འབུམ་རམས་པར་གནང་བའི་བརྒྱུད་རིམ་སོགས་ཀྱི་སྐོར་ངོ་སྤྲོད་གནང་བྱུང། དང་པོ། དེ་ནད་པ་ནད་པ་ལ་ལྟ་སྐྱོང་བྱེད་ཀྱི་དབྱིངས་ཅིག་ཡོད་ར་དང་པོ་ལས་དེ་དེ་རྗེས་ལ་ངོ་དེ་ང་སློབ་ཕྲུག་ལ་ཡང་སློབ་སྦྱོང། བསླབ་པའི་དགེ་རྒན་བྱེད་ཡས་ཀྱི་ཡང་དབྱིངས་འདྲ་ཞིག་སླེབས་སོང་ར་དེ་གི་བྱས་ནས་ང Masters ལ་བྱས Masters ལ Join བྱས་པའི་ཨ Masters བྱས་དུས་སྐོར་དུ་ཡང་ང་ཚོ་སློབ་ཚན་གཅིག་འདི་རེད་ཉམས་ཞིབ་ར Research ཉམས་ཞིབ་དུས་སྐོར་དུ་སློབ་ཚན་འདི་ལ་ང་སྦྱངས་དུས་སྐོར་དུ་འདི་ལ་དཔེ་དོ་སྣང་དབྱིངས་ཤུ་ཤུགས་ཆེན་པོ་སླེབས་སོང་ར་དེ་གི་བྱས་ནས་ང་ཨ་ནི་ད་ང་བསམ་ས་ཡང་ཉམས་ཞིབ་ཀྱི་ཐོག་ལ་འགྲོ་ན་ཡག་པོ་འདུག་ཡག་པོ་འདུག་བསམ་པ་མ་ཟད་ང་རང་དབྱིངས་ཡ་ཉམས་ཞིབ་ལ་དབྱིངས་ཡག་པོ་ཤུགས་ཆེན་པོ་ཡོང་སོང་ར་འདི་གི་བྱས་ནས་ནི་ང PHD ཡ Masters བྱེད་དུས PHD བྱེད་ཡས་ཀྱི་དམིགས་ཡུལ་དེ་འདྲ། བསྟན་འཛིན་འཕགས་སྒྲོན་ལགས་ནས Manipal མཐོ་སློབ་ཁང་གི་ནང་ཉམས་ཞིབ་པའི་ལས་བྱ་འདྲ་མིན་གནང་ཞོར་དུ། ཕྱི་ལོ་ཉིས་སྟོང་བཅུ་བདུན་ལོ་ནས་བཟུང་བུད་མེད་སྦྲུམ་མ་བྱིས་པའི་དུས་ཚོད་མ་ཟིན་གོང། ཕྲུ་གུ་སྐྱེ་རྒྱུ་འགོག་ཐབས་སོགས་ཐད་ཉམས་ཞིབ་གནང་ཡོད་ཅིང། ཁོང་གིས་ཉམས་ཞིབ་གནང་བའི་སྐབས་སུ་ཁོང་ལ་མཐོ་སློབ་ཁང་བརྒྱུད་རྒྱ་གར་གཞུང་གི་མཐུན་འགྱུར་འོག་ཕྱི་རྒྱལ་མཐོ་སློབ་རྩེ་ཕུད་འགའི་ཉམས་ཞིབ་པ་ཚོ་དང་མཉམ་འབྲེལ་སྒོས་ཉམས་ཞིབ་བྱ་རྒྱུའི་གོ་སྐབས་ཐོབ་པ་ལྟར། ཁོང་དབྱིན་ཡུལ་རྒྱལ་ས་ལན་ཌན་དུ་ཉམས་ཞིབ་པའི་ལས་དོན་གཉེར་རྒྱུའི་གོ་སྐབས་བཟང་པོ་ཐོབ་ཡོད་པ་རེད་འདུག།
ཕྱི་གི་རྒྱལ་ཁབ་ཀྱི། མཐོ་སློབ་བཙན་བྱོལ་དུ་ནི་མཉམ་དུ་ནི་མཉམ་དུ་ལས་ཀ Collaborate བྱེད་ནི་ནི་ཉམས་ཞིབ་བྱེད་ཡས་ཀྱི་གོ་སྐབས་འདྲ་པོ་དེ་འདྲ་རེད་ཤག་ངོ་དེ་གོ་སྐབས་དེ་ང་ངོ་དེ་ཡག་པོ་བྱུང་སོང་ངོ་དེ་གོ་སྐབས་དེ་བྱུང་བྱུང་བྱས་ནི་ང་ཚོ་ཡང་དེ་ནི་ང་ཚོ College བརྒྱུད་ནི་ང་ཚོ London University College London ལ་འགྲོ་ཁོ་ཚོ་ནི་ཁོ་ཚོ་རྩ་ནི་ནི་གཞན་ཡང་ག་རེ་ཡོད་ནི་ཁོ་ཚོ Research གི་ཐོག་ལ་སྤྱི་བཏང Systematic Review ལ་ནི Research དེ་ཏི་ཐོག་ཨ་གྲངས་ལ་རེད། འོ་དེ་ག་འདྲས་བྱེད་དགོས་མེད་ཀྱི་སློབ་སྦྱོང་དང Training ཚང་མ་ཕ་ནས་བྱུང་བྱས་ཨ་ནི་མར་ཡོང་བྱས་ཁོ་ཚོ་མཉམ་དུ་ནི Paper ཁ་ཤས Research གི Paper ཁ་ཤས་བྲིས་བྱས་ཨ་ནི Journal ནང་ལ Publish བྱ་ཡ་དང་དེ་འདྲ་ཡོད་ར་དེ་ཚོ་དེ་འདྲའི་གོ་སྐབས་ཅིག་བྱུང་སོང་ཞུ་ཡ་ཡིན་ར། ད་དུང་སྐབས་དེར་ཁོང་ལ་ཉམས་ཞིབ་བྱེད་སྟངས་བྱེད་ལུགས་ཀྱི་ཐབས་ལམ་གྱི་ཐོག་སྦྱོང་བརྡར་ཐོབ་ཡོད་པ་མ་ཟད། ཁོང་ནས་མ་ནི་པཱལ་མཐོ་སློབ་ཁང་དང་རྒྱ་གར་སྨན་ཞབས་མཐོ་སློབ་གཞན་ཁག་དང། གཞན་ཡང་ངེད་ཅག་འཕགས་བོད་གཉིས་ཀྱི་སློབ་མ་ཁག་ཅིག་བཅས་ལ་ཁོང་ནས་ཉམས་ཞིབ་གནང་སྟངས་ཐོག་བཀའ་མོལ་གནང་ཡོད་པ་མ་ཟད་ཉེ་སྔོན་མེ་སོར་ཇེ་ཨེ་སི་མཐོ་སློབ་ཁང་དུ་བྱིས་པའི་འཕྲོད་བསྟེན་ཐོག་རྒྱལ་སྤྱིའི་ཚོགས་འདུ་ཞིག་གི་སྟེང་ཉམས་ཞིབ་པ་ལྔ་བཅུ་ཙམ་ཞིག་གིས་སོ་སོའི་ཉམས་ཞིབ་ཀྱི་གྲུབ་དོན་སྙན་ཐོ་གསལ་སྟོན་གནང་བའི་ནང་བསྟན་འཛིན་འཕགས་སྒྲོལ་ལགས་ཀྱི་ཉམས་ཞིབ་གྲུབ་དོན་དེ་རྩེ་ཕུད་བྱུང་ཡོད་པ་རེད་འདུག། ཉིས་སྟོང་ད་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་སྤྱི་ཟླ་བརྒྱད་པ་ནང་ལ་ཡང་མེ་སོར JSS College of Nursing གི་ཡང International Conference ཅིག་ཚོགས་རེད་འོ་དེ་ལ་ཡང་ང་རང་ཉམས་ཞིབ་བྱེད་བྱ་རྒྱུ་གི་ལས་ཀ་ག་འདྲ་ལས་ཀ་བྱེད་བྱ་རྒྱུ་དེ Paper དེ་མར་འགྲེམས་འགྲེམས་སྟོན་བྱས་ཡིན་པ་དེ་བྱེད་དུས་གོ་ཏོ་དེ་འོ་དེ་དུས་ཡང་ང་ལ་ཡང། རྩེ་ཕུད་ཀྱི་གསོལ་རས་བྱུང་སོང། གཞན་ཡང་རྒྱལ་སྤྱིའི་སྨན་ཞབས་པའི་དུས་དེབ་འདྲ་མིན་སོགས་ཀྱི་ནང་བསྟན་འཛིན་འཕགས་སྒྲོལ་ལགས་ཀྱིས་ཁོང་གིས་ཉམས་ཞིབ་གནང་བའི་གནད་དོན་དང་འབྲེལ་ཏེ་སྨན་ཞབས་པ་དང་མ་དང་བྱིས་པའི་འཕྲོད་བསྟེན་སོགས་ཀྱི་ཐད་ཉམས་ཞིབ་ཀྱི་རྩོམ་ཤོག་སྤེལ་གནང་ཡོད་པ་རེད་འདུག།
ད་ང་ད་ང་ཁྱོན་བསྡོམས་ནས་ཕལ་ཆེར་རྩོམ་བརྒྱད་ཅིག་ག་ད Publish ཆགས་ཡོད་རེད་ར་དེབ་ནང་ལ་བཀོད་ཚར་ཡོད་རེད་ར། ཨ་ནི་འོ་འདི་ཚོ་ཕལ་ཆེར Journal ཕལ་ཆེར་སྤྱི་བཏང་ནས་ང་ཚོ Journal ལ་ཡང་ཁག་མང་པོ་ཡོད་རེད་ད། ཡ First།

གོ་སྐབས་ག་རེ་ཡིན་ནའི་ཡོད་རེད་དཔེར་ན་ཆ་བཞག་ན། ཉམས་ཞིབ་ནང་ལ་འགྲོ་ནས་འགྲོ་ནས་གོ་སྐབས་དེ་འདྲས་བྱེད་ཡས་ཡོད་རེད་ཡང་མིན་ན་སོ་སོ་དགེ་རྒན་ཐོག་ནས་འགྲོ་ནས་དགེ་རྒན་བྱེད་ན་ཡས་རོགས་དགེ་རྒན་བྱས་ནས་དགེ་རྒན་ལ་ཡང Lecturer བྱེད་ཡ Assistant Professor ཆགས་བྱས Professor Assistant ནས Associate Professor Associate ནས Professor ཆགས་དེ་འདྲས་ཡར་འགྲོ་རིམ་པ་རིམ་པ་བྱས་ནས་ཡར་འགྲོ་ཡར་གོ་གནས་ཡར་འགྲོ་ཡས་ཀྱི་གོ་སྐབས་འདི་ཚོ་ཚང་མ་ཡོད་རེད་ཞུ་ཡས་ཡིན་ནའོ།
བསྟན་འཛིན་འཕགས་སྒྲོལ་ལགས་ནི་སྦེལ་ཀུ་པེ་ལུགས་བསམ་གཞིས་ཁོངས་ཀྱི་ནང། ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བརྒྱད་ལོར་སྐྱེས་ཏེ་སྦེལ་ཀུ་པེ་བོད་ཁྱིམ་གྱི་ནང། འཛིན་རིམ་བཅུ་པའི་བར་སློབ་སྦྱོང་གནང་བའི་རྗེས་སུ་འཛིན་རིམ་བཅུ་གཅིག་བཅུ་གཉིས་གཉིས། རྡ་སྟེང་བོད་ཁྱིམ་ནས་ཚན་རིག་ཐོག་སློབ་སྦྱོང་གནང་ཞིང། དེ་རྗེས་རྒྱ་གར་མེང་ལོར་ཉེ་འགྲམ་མ་ནི་པཱལ་མཐོ་སློབ་ཁང་གི་ནང། སྨན་དཔྱད་པའི་ཐོག་ཉེ་བའི་གཙུག་ལག་རབ་འབྱམས་པ་གནང་ཞིང་དེ་རྗེས་རྒྱ་གར་རྒྱལ་ས་ལྡི་ལི་དང་སྦེལ་ཀུ་པེ་རྣམ་གྲོལ་གླིང་དགོན་པའི་སྨན་ཁང་བཅས་ཀྱི་ནང། ལོ་ཤས་ཀྱི་རིང་སྨན་ཞབས་པའི་ལས་དོན་གཉེར་བའི་རྗེས་སུ། སླར་ཡང་མ་ནི་པཱལ་དུ་མ་དང་བྱིས་པའི་འཕྲོད་བསྟེན་ཐོག་སྨན་ཞབས་པའི་གཙུག་ལག་རབ་འབྱམས་པའི་སློབ་སྦྱོང་གནང་བའི་མཚམས་སུ། ཉེ་ལམ་མཐོ་སློབ་ཁང་དེ་ནས་འབུམ་རམས་པ་ཐོན་ཞིང་རྗེས་སུ་རིམ་པས་ཉམས་ཞིབ་པའི་སྦྱོང་བརྡར་གནང་མཁན་སོགས་ཀྱི་ལས་དོན་གཉེར་རྒྱུའི་འཆར་གཞི་ཡོད་པ་རེད་འདུག་རྒྱ་གར་ལྷོ་ཕྱོགས་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་གྱི་གསར་འགོད་པ་པད་མ་དངོས་གྲུབ་ཡིན།
ཨ་མི་རི་ཀའི་རྒྱལ་ས Washington DC ནང New York གྲོང་ཁྱེར་ནས་ཕེབས་པ་གཙོ་བོར་གྱུར་པའི་ས་གནས་བོད་མི་རྣམས་ནས་ཨ་རིའི་སྲིད་འཛིན Joe Biden མཆོག་གིས་རྒྱ་ནག་གི་སྲིད་འཛིན Xi Jinping ལྷན་དུ APEC ཞེས་ཨེ་ཤེ་ཡ་དང་ཞི་བདེ་རྒྱ་མཚོའི་དཔལ་འབྱོར་མཉམ་འབྲེལ་ལྷན་ཚོགས་ཀྱི་ཞོར་བཀའ་མོལ་གནང་སྐབས་བོད་དོན་དང་འགྲོ་བ་མིའི་ཐོབ་ཐང་སྐོར་ངེས་པར་དུ་གླེང་སློང་གནང་དགོས་པའི་ཞི་བའི་ལས་འགུལ་སྤེལ་གནང་ཡོད་པའི་སྐོར་ཆེད་གཉེར་གསར་འགོད་པ་བསྟན་འཛིན་བདེ་སྐྱིད་ལགས་ཀྱིས་སྙན་སྒྲོན་ཞུ་གནང་གི་རེད། Wake up wake up usa Wake up wake up usa usa speak for Tibet། ཕྱི་ཟླ་བཅུ་གཅིག་པའི་ཚེས་བཅུ་གཅིག་རེས་གཟའ་སྤེན་པའི་ཉིན་ནིའུ་ཡོག་དང་ནིའུ་ཇར་སིའི་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་འགོ་ཁྲིད་འོག་ནིའུ་ཡོག་དང་ནིའུ་ཇར་སིའི་ས་གནས་ནས་བོད་མི་བརྒྱ་སྐོར་ཙམ་ཞིག་འདི་ག་ཨ་མི་རི་ཀའི་རྒྱལ་ས་ཝོ་ཤིང་ཏོན་ཏི་སིའི་ནང་ཨ་རིའི་སྲིད་འཛིན་ཇོ་བྷའི་ཏིན་མཆོག་ལ་རིང་མིན་ཨ་མི་རི་ཀའི་གྲོང་ཁྱེར་སན་ཧྥ་རན་སིས་ཀོ་ནང་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་དང་ལྷན་དུ

ཡང་བོད་ཕྲུག་ས་ཡ་བརྒལ་བ་ཕ་མ་དང་ཁ་བྲལ་བཏང་ནས་རྒྱ་ནག་གིས་བཙུགས་པའི་བཅའ་སྡོད་སློབ་གྲྭའི་ནང་བཅུག་པ་དང་མཉམ་ཡང་རྒྱ་སྒྱུར་སློབ་གསོ་སྤེལ་ནས་བོད་མི་རིགས་རྩ་མེད་བཟོ་བཞིན་པར་བློ་འཚབ་ཡོད་པ་སོགས་དགོས་འདུན་ཁག་ཅིག་བཏོན་གནང་འདུག་ད་རེས་ཀྱི་ལས་འགུལ་དང་འབྲེལ་ནིའུ་ཡོག་དང་ནིའུ་ཇར་སིའི་ས་གནས་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་ཚོགས་གཙོ་བསྟན་འཛིན་རྣམ་རྒྱལ་ལགས་ཀྱིས་ལས་འགུལ་འདིའི་ནང་མཉམ་ཞུགས་གནང་མཁན་ཁྲོད། བོད་མི་རིགས་ཀྱི་མི་རབས་ཆེ་ཆུང་འབྲིང་གསུམ་ཚང་མས་མཉམ་རུབ་ཀྱིས་མཉམ་ཞུགས་གནང་ཐུབ་པ་དེ་ཡིས་རྒྱ་ནག་གཞུང་ལ་བརྡ་ལན་ཤུགས་ཆེན་པོ་ཞིག་སྤྲད་ཀྱི་ཡོད་པ་གཏམ་བཤད་གནང་སྐབས་གསུངས་གནང་སོང།
ད་ལྟ་ངས་ཞུ་མཁན་ང་ཁྱུག་སི་ལེ་དེ་ག་མི་མང་ལ་ཁ་ཤས་སྐད་བཤད་ཡིན་པ། དེའི་ནང་ལ་ད་ལྟ་སྐད་འབོད་ནང་མཉམ་ཞུགས་གནང་མཁན་སྤུ་གུ་ཆུང་ཆུང། ལོ་བདུན་བྱས་པ་ཅིག་སྤུ་གུ་སླེབས་ཁོ་མིང་བསྟན་འཛིན་རེད་བཞག་ལོ་བདུན་བྱས་པ་སླེབས་བཞག་རོ། དེའི་ནང་ལ་ཨ་མ་རྒན་པ་ཅིག་ཨ་མ་མིང་དེ་ཚེ་རིང་མཁའ་འགྲོ་ལགས་ལོ་དེར་བཞག་དེ་ལོ་དེ་ད་ནི་ཡོ་བྱད་བརྒྱད་ཅུ་ལོ་བརྒྱད་ཅུ་ཞིག་ཨ་མ་ལགས་སླེབས་དེ་ཡིན་དུས་ང་རང་ཚོ་གི་མི་རིགས་གཅིག་གི་ལོ་རྒྱུས་ཅིག་དེ་ལ་ང་ཚོ་སྐད་འབོད་སླེབས་རོ།

དེ་མི་དགོས་གཅིག་གསུངས་སླད་དེ་ང་རང་ཚོ་གིས་མུ་མཐུད་ནས་ལས་འགན་དེ་བཞག་ཡ་དེ་ང་རང་ཚང་མ་གི་འགན་རེད་བསམ་གྱི་འདུག། དེ་ཡང་ད་རེས་ཨ་རིའི་སྲིད་འཛིན་དང་རྒྱ་ནག་གི་སྲིད་འཛིན་གཉིས་ཨ་རིའི་གྲོང་ཁྱེར San Francisco ནང་འཚོགས་རྒྱུ་ཡིན་པའི APEC ཞེས་པའི་ལྷན་ཚོགས་ཐོག་མཇལ་འཕྲད་གནང་རྒྱུ་དེའི་ཐོག་ཚང་མས་ཐུགས་སྣང་ཆེན་པོ་གནང་བཞིན་ཡོད་པ་ལྟར། གཞི་རྩའི་ཨ་མི་རི་ཀའི་སྲིད་འཛིན་གྱི་ཐུགས་འགན་བཞེས་པའི་རྗེས། ཨ་རི་དང་རྒྱ་ནག་གཉིས་ཀྱི་དབུ་ཁྲིད་རྣམ་པ་གཉིས། སྔ་ལོ་ཨིན་ཏྲོ་ནེ་ཤི་ཡའི་སྦ་ལི་ས་གནས་སུ་ཐེངས་གཅིག་མཇལ་འཕྲད་བྱུང་ཡོད་པ་རེད། དེ་བཞིན་ཐེངས་འདིའི་ལས་འགུལ་སྐབས་གཏམ་བཤད་གནང་མཁན་བོད་ཀྱི་གཞོན་ནུ་ཚོགས་པའི་དབུས་རྒྱུན་ཟུར་པ་སྤྱི་ཟུར་ཀརྨ་རྒྱ་མཚོ་ཟུར་མཁར་ལགས་ནས་བོད་པའི་འཚེ་བ་མེད་པ་དང་ཡ་རབས་བཟང་སྤྱོད་ཀྱི་ངང་རྩ་དོན་རྩོད་པ་རྣམས་མི་རབས་ནས་མི་རབས་རྩོད་དགོས་པའི་འཐབ་རྩོད་ཞིག་ཡིན་པ་ནན་བརྗོད་གནང་སོང། ང་རང་ཚོ་བོད་ཀྱི་འཐབ་རྩོད་ཡིན་ན་ཡང་འཛམ་གླིང་ཡུལ་གྲུ་ག་ས་ག་ལ་ཡང་གདུང་སེམས་མཉམ་སྐྱེད་ཡོད་རེད། ཡིན་ན་ཡང་དོན་དངོས་པོའི་ཐོག་ལ་ཡང་ཆབ་སྲིད་འགྲོ་སྟངས་ཐོག་ལ་དེང་དུས་ཀྱི

ང་ཚོས་མི་ཐོག་མི་ཐོག་རེད་མ་གཏོགས་ཅིག་ང་རང་ཚོས་མི་ཐོག་འདི་ལ་ཡ་སྒྲུབ་ཡ་མེད་པ་ཡིན་ཙང་ང་ཚོས་ནམ་ཡང་འདོར་མི་རུང་བ་རེད། ཡང་ད་རེས་ཐེངས་འདིའི་ལས་འགུལ་ནང་མཉམ་ཞུགས་གནང་མཁན་ཨ་མི་རི་ཀའི་གྲོང་ཁྱེར་ནིའུ་ཡོག་ནས་ཡིན་པ་འཆི་མེད་ལྷ་མོ་ལགས་ཀྱིས་བཙན་བྱོལ་ནང་དང་ལྷག་པར་དུ་རང་དབང་རྒྱལ་ཁབ་ནང་ཡོད་པའི་བོད་མི་ཚོས་བོད་ཀྱི་རྩ་དོན་མ་སེལ་བར་སེམས་ཤུགས་ཆག་རྒྱུ་མིན་པ་བོད་ནང་གི་བོད་མི་ཚོར་བརྡ་ལན་ཕུལ་གནང་སོང། བོད་ནང་ལ་བཞུགས་མཁན་དེ་ཚོ་ལ་བཙན་བྱོལ་ལ་བསྡད་མཁན་གྱི་བོད་མི་ཚང་མ་གི་ནམ་ཡང་སེམས་ཤུགས་ཆག་མེད་ཁྱོད་ཚོ་ལ་མུ་མཐུད་ནས་ང་ཚོ་གི་རང་བཙན་འཐབ་རྩོད་མུ་མཐུད་ནས་ང་ཚོ་རང་བཙན་མ་ཐོབ་བར་དུ་ང་ཚོ་མུ་མཐུད་ནས་འཐབ་རྩོད་བྱེད་ཀྱི་ཡིན་ལ་སེམས་ཤུགས་ནམ་ཡང་ཆག་མེད།
རང་ལོ་བཅོ་ལྔ་ཡིན་པ་སངས་རྒྱས་ལགས་ཀྱིས་ཁོང་བོད་མི་མི་རབས་གསར་པ་ཡིན་པའི་ཆ་ནས་བོད་ནང་བོད་མི་ཚོ་དཀའ་སྡུག་མྱངས་བཞིན་པ་དེ་ཚོ་རྒྱལ་སྤྱིའི་སྟེང་གསལ་སྟོན་བྱེད་དགོས་པ་དེ་ལས་འགན་ཡིན་པ་གསུངས་གནང་གི་འདུག། Free Tibet རེད་ང་ཚོ New Generation རེད New Generation གཞི་རྩའི་ད་རེས་ཞི་ཅིན་པིང་ལ་ངོ་རྒོལ་དང་འབྲེལ་སྤྱི་ཟླ་བཅུ་གཅིག་ཚེས་བཅུ་ཉིན་ཨ་མི་རི་ཀའི San Francisco གྲོང་ཁྱེར་ནང་ཆགས་པའི་མོ་སི་ཀོ་ནིའི་བསྟི་གནས་ཁང་དུ། APEC ཚོགས་འདུ་མ་འཚོགས་གོང་བོད་རང་བཙན་སློབ་ཕྲུག་ཚོགས་པའི་ལས་འགུལ་བ་ཁག་ཅིག་ནས། རྒྱ་ནག་གི་སྲིད་འཛིན་ཞི་ཅིན་པིང་ལ་ངོ་རྒོལ་གྱི་རྣམ་འགྱུར་ཤུགས་ཆེ་བཏོན་གནང་འདུག། གནས་ཚུལ་འདི་ཕྱོགས་སྒྲིག་གིས་སྙན་སྒྲོན་ཞུ་མཁན་ཆེད་གཉེར་གསར་འགོད་པ་བསྟན་འཛིན་བདེ་སྐྱིད་ཡིན། གཟའ་འཁོར་འདིའི་ནང་ཨ་མི་རི་ཀའི་ཨེ་མོ་རི་གཙུག་ལག་སློབ་གཉེར་ཁང་དུ་བོད་ཀྱི་ཆོས་དང་རིག་གཞུང་གི་འགྲེམས་སྟོན་དང་སློབ་གསོའི་རང་བཞིན་ཟབ་པོ་ལྡན་པའི་བགྲོ་གླེང་ཁག་ཅིག་གཉེར་ཡོད་པ་རྣམས་མཇུག་སྒྲིལ་གནང་ཡོད་པའི་སྐོར། ཞིབ་ཕྲའི་གནས་ཚུལ་འདི་གའི་ཆེད་གཉེར་གསར་འགོད་པ་སྒྲོལ་དཀར་ལགས་ཀྱིས་སྙན་སྒྲོན་ཞུས་གནང་གི་རེད།
ཨེ་མོ་རི་གཙུག་ལག་སློབ་གཉེར་ཁང་གི་སྒོམ་སྒྲུབ་ཚན་རིག་དང། སྙིང་རྗེ་གཞི་རྩར་བཟུང་བའི་ལྟེ་གནས་ཁང་དབུ་བརྙེས་ནས་ལོ་ངོ་ཉི་ཤུ་རྩེ་ལྔ་འཁོར་བའི་སྐབས་དེར་གཉེར་པའི་བགྲོ་གླེང་གི་ལས་རིམ་ཁག་ལེགས་པར་གྲུབ་ཡོད་པ་དང། ཚེས་བཅུ་ཉིན་གྱི་དགོང་དྲོ། ས་གནས་སུ་ཡོད་པའི་འབྲས་སྤུངས་བློ་གསལ་གླིང་ཆོས་ཚོགས་སུ་སྣེ་ལེན་གྱི་མཛད་སྒོ་ཞིག་གཉེར་ཡོད། ཨེ་མོ་རི་གཙུག་ལག་སློབ་གཉེར་ཁང་གི་སྒོམ་སྒྲུབ་ཚན་རིག་དང། སྙིང་རྗེ་གཞི་རྩར་བཟུང་བའི་ལྟེ་གནས་ཁང་གི་དབུ་འཛིན་དགེ་བཤེས་བློ་བཟང་བསྟན་འཛིན་ལགས་ཀྱིས། ལས་རིམ་ཁག་ལེགས་པར་གྲུབ་པའི་མཚམས་འདིར། ཚོགས་ཞུགས་མི་སྣ་ཚོར་སེམས་ཤུགས་འཕར་མ་ཞིག་གི་ཐོག་ནས་མུ་མཐུད་ཕྱག་ལས་གནང་རྒྱུར་ཕན་ཐོགས་དང། ྋགོང་ས་མཆོག་གི་དགོངས་པ་འདིས་མ་འོངས་པར་ཁ་ཡོད་ལག་ཡོད་ཀྱི་ཕན་ཐོགས་ཡོང་རྒྱུར་ར་སྤྲོད་ཁ་གསལ་བྱུང་བ་གསུང་གི་འདུག།
བདུན་ཕྲག་གཅིག་གི་མཛད་རིམ་འདི་ཚོ་ཞེ་དྲག་ཡག་པོ་བྱུང་སོང། ད་གལ་ཆེ་ཤོས་ང་ཚོས་དགའ་སྟོན་བྱས་ད་ལྟ་དགའ་སྟོན་རེད་བ་ལ་ད་གལ་ཆེ་ཤོས་དེ་ནི་ལས་གཞི་དེ་ཚོ།

བློ་གསལ་གླིང་གྲྭ་ཚང་གི་དགེ་འདུན་པ་ཁག་ཅིག་གིས་དམིགས་བསལ་སྨོན་ལམ་གསུང་འདོན་གནང་ཡོད་ལ། ས་གནས་ཀྱི་བོད་པའི་ཚོགས་པ་ནས་བོད་ཀྱི་ཞབས་གཞས་གཟིགས་འབུལ་ཞུས་ཡོད་པ་དང། ས་གནས་སུ་བོད་པ་མང་པོ་མེད་ན་ཡང། ཚང་མས་མཉམ་རུབ་ངང་ལས་དོན་གཉེར་བཞིན་ཡོད་པ་བོད་པའི་སྤྱི་མཐུན་ཚོགས་པའི་ཚོགས་གཙོ

མཉམ་ལས་གནང་བ་འདིས་བོད་ཀྱི་ཆོས་དང་རིག་གཞུང་ངོ་སྤྲོད་ཐོག་ནུས་པ་དམིགས་བསལ་ཐོན་ཡོད་པ་དང་ཆོས་ཚོགས་ཀྱི་ཐུགས་འགན་བཞེས་མཁན། བློ་གསལ་གླིང་ཆོས་ཚོགས་འདི་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་གཅིག་ལོར་དབུ་འཛུགས་གནང་བ་ཞིག་ཡིན་པ་དང་རྒྱུན་དུ་བཞུགས་མཁན་དགེ་འདུན་པ་ཚོས་ནང་ཆོས་ངོ་སྤྲོད་དང་སྒོམ་ཁྲིད་གནང་བཞིན་ཡོད་འདུག་ལ། ཆོས་ཚོགས་འདིའི་ནང་བོད་ཀྱི་དམིགས་བསལ་ཁྱད་ཆོས་ལྡན་པའི་འགྲེམས་སྟོན་ཞིག་གཉེར་ཡོད་པ་འདིར། ད་རེས་ས་ཕྱོགས་ཁག་ནས་ཕེབས་པའི་མི་སྣ་ཚོས་དོ་སྣང་ཆེན་པོ་གནང་བཞིན་འདུག་པས། ཨེམ་རི་གཙུག་ལག་སློབ་གཉེར་ཁང་གི་སྒོམ་སྒྲུབ་ཚན་རིག་དང། སྙིང་རྗེ་གཞི་རྩར་བཟུང་བའི་ལྟེ་གནས་ཁང། ལོ་ངོ་ཉི་ཤུ་རྩ་ལྔ་འཁོར་བའི་སྐབས་ཀྱི་བྱེད་སྒོ་དང། དཀྱིལ་འཁོར་བཤམས་རྒྱུའི་ཁྲོད་ནས་བོད་ཀྱི་བདུན་ཕྲག་གཉེར་གནང་པ་འདི་མཇུག་སྒྲིལ་གནང་གི་ཡོད་འདུག་གོང་ཞུས་ཀྱི་གནས་ཚུལ་ཁག་ནོར་བདེ་སྒྲོལ་མ་ལགས་དང་སྒྲོལ་དཀར་གྱིས་ཨེམ་རི་གཙུག་ལག་སློབ་གཉེར་ཁང་ནས་ཕྱོགས་བསྡུས་ཞུས་པ་ཡིན།
དེ་རིང་གི་གླེང་མོལ་གྱི་ལེ་ཚན་ནང། འདི་ག་ཨ་རིའི་ནང་ཕེབས་པའི་དབུས་བོད་ཀྱི་བུད་མེད་ལྷན་ཚོགས་ཀྱི་རྒྱུན་ལས་འཐུས་མི་གསུམ་དང་ལྷན་དུ། བུད་མེད་ཚོགས་པའི་བྱུང་རབས་ལོ་རྒྱུས་ལ་ཕྱི་བལྟས་དང་ད་ལྟའི་སྐབས་སུ་བུད་མེད་ཚོགས་པའི་ནུས་སྟོབས་གོང་འཕེལ་གྱི་ལས་གཞི་དང། ཤེས་ཡོན་དང། སྤྱི་ཚོགས་ཞབས་ཞུ། གཞན་ཡང། ད་ལྟ་ཚོགས་པར་འཕྲད་བཞིན་པའི་དཀའ་ངལ་ལ་གདོང་ལེན་གནང་ཕྱོགས་སོགས་ཀྱི་སྐོར། རྩོམ་སྒྲིག་འགན་འཛིན་རྡོ་རྗེ་དགྲ་འདུལ་ལགས་ཀྱིས་བཅར་འདྲི་གནང་བ་ཞིག་གསན་རོགས་གནང།
རྒྱ་ནག་གིས་བོད་བཙན་འཛུལ་སྐབས་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ཕྱི་ཟླ་གསུམ་པ་གི་ཚེས་བཅུ་གཉིས་ཉིན་བོད་ཀྱི་བུད་མེད་ཀྱི་སྒེར་ལངས་དེ་བྱུང་ཡོད་པ་རེད་ཉེ་རབས་ལོ་རྒྱུས་ནང་གསལ་བ་ལྟར། སྒེར་ལངས་སྐབས་བོད་ཀྱི་བུད་མེད་བརྒྱ་ཕྲག་མང་པོ་ཡི་སྐུ་སྲོག་ཤོར་བ་དང་སྟོང་ཕྲག་མང་པོ་ཡི་བཙོན་འཇུག་བྱས་ནས་བོད་ཀྱི་བུད་མེད་ལྷན་ཚོགས་ཞེས་པ་ཐོག་མ་དུས་དེ་ནས་དབུ་བརྙེས་པ་ཞིག་ཡིན་སྐོར་བརྗོད་ཀྱི་ཡོད་འདུག་དེ་རྗེས་གོང་ས་མཆོག་གི་ཆིབས་རྗེས་སུ་འབྲངས་ནས་བཙན་བྱོལ་དུ་འབྱོར་རྗེས་གཞིས་ལུས་བོད་མི་རྣམས་ཀྱིས་མུ་མཐུད་འཐབ་རྩོད་དེ་དག་རྒྱུན་འཁྱོངས་བཞིན་པ་དང་འབྲེལ། ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བཞི་ཕྱི་ཟླ་དགུ་པའི་ཚེས་བཅུ་ཉིན་མོ་བོད་ཀྱི་བུད་མེད་ལྷན་ཚོགས་ཀྱི་སྒྲིག་འཛུགས་དེ་ཉིད་བཞུགས་སྒར་རྡ་རམ་ས་ལར་སླར་གསོ་གནང་སྟེ་ཆབ་སྲིད་ཚོགས་པ་ཞིག་གསར་སྐྲུན་ཐུབ་ཡོད་པ་བརྗོད་ཀྱི་ཡོད་འདུག་ད་ཆ་ཨེ་ཤེ་ཡ་དང་ཡུ་རོབ་ཨ་རི་ཨོ་སི་ཀྲོ་ལི་ཡ་བཅས་ནང་ལ་ས་གནས་ཡན་ལག་ཁག་ལྔ་བཅུ་ང་བརྒྱད་དང་ཨ་ནི་མང་པོ་ཞིག་ཡོད་པ་མ་ཟད་ཨ་ནི་དེ་དང་མཉམ་དུ་ལ་ཀྱི་ཚོགས་མི་ཁྲི་གཉིས་ལྷག་ཙམ་ཡོད་པ་ཁོ་རང་ཚོས་གསུང་གི་འདུག་དེ་རིང་གི་གླེང་མོལ་ལེ་ཚན་འདིའི་ནང་ལོགས་ལ། འདི་ག་ཨ་རི་ནང་ཕེབས་པ་གི་ད་ལྟའི་བུད་མེད་ལྷན་ཚོགས་ཀྱི་ཚོགས་གཙོ་བསྟན་འཛིན་སྒྲོལ་མ་ལགས་དང། ཚོགས་གཞོན་ཚེ་རིང་སྒྲོལ་མ་ལགས་དྲུང་ཆེ་སྐལ་བཟང་སྒྲོལ་མ་ལགས། རྣམ་པ་གསུམ་དང་བོད་ཀྱི་བུད་མེད་ལྷན་ཚོགས་ཀྱི་ད་ནུས་སྟོབས་གོང་འཕེལ་དང་སྤྱི་ཚོགས་ཞབས་ཞུ། ཨ་ནི་ཚོགས་པ་ལ་ད་ལྟའི་འཕྲད་བཞིན་པའི་གདོང་ལེན་སོགས་ཀྱི་སྐོར་ལ་གླེང་མོལ་བྱེད་ཀྱི་ཡིན། ཁྱེད་རྣམ་པ་གསུམ་དེ་རིང་ང་ཚོའི་སྒྲ་འཇུག་ཁང་དུ་ཕེབས་པར་བཀའ་དྲིན་ཆེ་ཞུ་ཡ་དང། དང་པོ་ཚོགས་གཙོ་བསྟན་འཛིན་སྒྲོལ་མ་ལགས་ཡིན། བསྟན་འཛིན་སྒྲོལ་མ་ལགས་རེད་བ་ལགས་ཚེ་རིང་སྒྲོལ་མ་ལགས། བསྟན་འཛིན་སྒྲོལ་མ། དགོངས་དག་དགོངས་དག་ངའི་མིང་ཁྲུ་ཁྲོ་ཆེན། ལགས་སོ། དང་པོ་ཚོགས་གཙོ་བསྟན་འཛིན་སྒྲོལ་མ་ལགས་ཡིན། བསྟན་འཛིན་སྒྲོལ་མ་ལགས་ད་ད་ལྟ་བུད་མེད་ལྷན་ཚོགས་ཁྱེད་རྣམ་པ་ཚོ་གི་ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བཞི་ལོ་ལ་ད་ཅིག། བསྐྱར་གསོ་བྱས་པ་ཡིན་ཟེར་བསྡད་ཀྱི་འདུག་དེ་ལ་དུས་སྐབས་སུ་ད་ཕར་རྒྱབ་བཤིག་རྒྱག་ས་དེ་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོ་ལ་ཕྱི་ཟླ་གསུམ་པ་གི་ཚེས་བཅུ་གཉིས་ཉིན་མོ་ལ་ད་བུད་མེད་ཀྱི་སྒེར་ལངས་བྱུང་བ་དེ་ནས་ཨ་ནི་མར་ཅིག་རྒྱུན་མཐུད་ཀྱི་ཚོགས་པ་ཅིག་ཡིན་པ་ད་ཁྱོད་རང་ཚོ་གི་གཙོ་བོ་དེ་གསུང་གི་ཡོད་རེད་བ་ལགས་དེ་བཤད་ཡོང་དུས་ད་ལོ་རྒྱུས་ཀྱི་རྒྱབ་ལྗོངས་དེ་གནད་འགག་ཆགས་ཀྱི་འདུག་སྐབས་དེ་དུས་ཚོགས་པ་ཅིག་ཡོད་རེད་པས་ཕྱི་ལོ་ཆིག་སྟོང་དགུ་བརྒྱ་ད་ཅིག་ལྔ་བཅུ་ང་དགུ་ལོ་གི་སྤྱི་ཟླ་གསུམ་པའི་ཚེས་བཅུ་གཉིས་ཉིན་མོ་ལ་བུད་མེད་ལྷན་ཚོགས་ཟེར་ཡ་མིང་བཏགས་ཡ་ཡོད་པ་ཅིག་དང། ཅི། ཁྱེད་རང་ཚོ་གི་ད་ལྟ་བསྐྱར་གསོ་རེད་ཟེར་ཡ་དེ་སྐབས་དེ་དུས་དེ་གནས་སྟངས་དང་ག་འདྲ་འདྲ་བོ་ཅིག་རེད། ཐོག་མར་ཚང་མ་ལ་བཀྲ་ཤིས་བདེ་ལེགས་ཞུ་གི་ཡིན། དེ་དང་བོད་ཀྱི་བུད་མེད་ལྷན་ཚོགས་ཀྱི་སྒྲིག་འཛུགས་དེ་ད། གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོ་ལ་ཡག་འདུག་སེ་ཡང་ཆགས་དེ་རྒྱུན་ཆགས་དུས་རེད། དེ་གང་ཡིན་ཟེར་ན་སྔོན་མ་ནས་བུད་མེད་ཚོགས་པ་ཞེས་སྔོན་མ་ཅིག་བཙུགས་བཅུག་བཞག་རེད་པ། རྒྱ་ནག་དམར་པོ་མ་ཡག་བཙན་འཛུལ་བྱས་པ་ནས་ཡིན་ནའི་འདིའི་སྐབས་སུ་ལ་བེད་སྤྱོད་བཏང་ཡག་རང་བྱེད་དུ་ཡིན་དུས་ཨ་ནི་ང་ཚོའི་གི་བུད་མེད་ཚོ་གི་དེ་ཚང་རྒྱལ་ཞེན་སྤོབས་པ་ཐོབ་པའི་འོག་ནས་ཞུས་ཆོད་དུ་ཁོང་ཚོའི་གི་མགོ་སྐོར་བསླུ་བྲིད་ལ་མ་འགྲོ་བའི་ཐོག་ནས་ཨ་ནི་ཡག་ཡག་ཞུས་ནས་ཨ་ནི་ང་ཚོ་བོད་གཞུང་རང་ཡག་ཞུས་ནས།

སྐལ་བཟང་ལགས་རེད་རི་ཟུར་དབྱངས་ཅན་ལགས་ཚོང་ཁང་མཚམས་ལགས་ཁོང་ཚོ་ཚང་མ་ཉི་མ་ནས་དེ་འདི་ཁོ་རང་ཚོ་ཚུར་འཛོམས་པའི་ཐོག་ནས་ཨ་ནེ་ད། གསུམ་པའི་བཅུ་གཉིས་ཉིན་མོ་ད་ཁོ་རང་ཚོ་འགོ་ཁྲིད་པའི་ཐོག་ནས་ཨ་ནེ། རྒྱ་ནག་དམར་པོའི་གཞུང་ལ་ཡང་ངོ་རྒོལ་སྐད་འབོད་བྱས་ནས་དེ་ནས་བུད་མེད་ལྷན་ཚོགས་ཀྱི་སྒྲིག་འཛུགས་སྐབས་དེ།
དུས་ཀྱི་མི་སྣ་དེ་ཚོ་ད་ལྟ་སུ་ཡང་འཚོ་བཞུགས་ཡོད་རེད་པས།
ཨ་དེ་འདྲས་ད་མང་ཆེ་ད་དེའི་སྐབས་སུ་ལ་མང་པོ་གཅིག་གི་མར་བསད་བཏང་ཡོད་རེད་ཚང་མས་ཤེས་ཀྱི་ཡོད་རེད་པ་བོད་ནང་ལ་དྲག་པོའི་དཔུང་དམག་གི་རེད་པ། ད་ནང་བཞིན་གི་དེའི་ནང་དེའི་ཉིན་མོའི་གི་ཅིག་འཛིན་བཟུང་བཀག་ཉར་བྱེད་རྒྱུ་དེ་དངོས་གནས་ད་བསམ་ཡུལ་ལས་འདས་པའི་མནར་གཅོད་བཏང་ཡོད་རེད། ལགས་སོ། ད་འདི་གཉན་ཁ་ཆེན་པོ་ཞིག་རེད་འདུག་སྐབས་དེ་དུས་ད་ཚོགས་པ་ཅིག་གི་ད་དབུ་བརྙེས་པ་རེད་གསུང་གི་ཡོད་རེད་བཙན་བྱོལ་ནང་ལོགས་ལ་བསྐྱར་གསོ་བྱས་པ་རེད་སྐབས་དེ་དུས་ཅིག་ཚོགས་པ་གི་དམིགས་ཡུལ་གཙོ་བོ་དང་འབོད་ཚིག་དང་དུས་ཚོད་ག་རེ་ག་རེ་འདྲ་བོ་ཅིག་བྱུང་ཡོད་རེད་ཚོགས་ཆེན་གཅིག་གསུང་དང།
ལགས་ད་དེ་གལ་ཆེ་ཤོས་ཅིག་རེད་སྐབས་དེ་དུས་སྤྱི་ཟླ་གསུམ་པའི་གི་ཚེས་བཅུ་གཉིས་ཉིན་མོ་དེ་ལ་དཔའ་མོ་ཀུན་བཟང་གཙོས་པའི་གི་དཔའ་མོ་ཚོས་གི་ཨ་ནི་སྣེ་ཁྲིད་པའི་ཐོག་ནས་ཨ་ནི་ད་སྐད་འབོད་གི་འདུག་སེ་བྱས་ནས་གནང་ཡོད་རེད་ཐོག་མ་དེ་དང་པོ་སྐད་འབོད་མ་གནང་སྔོན་ལ་དང་པོ་ལྷ་རྒྱལ་རི་ལ་ད་འདུག་སེ་བྱས་ནས་བསང་གསོལ་ཅིག་གནང་ཨ་དེ་ནས་མང་ཚོགས་ཀྱི་ལ་གཏམ་བཤད་ཅིག་གནང་རེད་པ་དཔའ་མོ་ཀུན་བཟང་གི་གཏམ་བཤད་ཞིག་གནང་དེའི་རྗེས་ལ་ཨ་ནི་སྐད་འབོད་གི་ལས་འགུལ་དེ་བྱེད་དུས་སྒང་ལ་ཐོག་མ་དེ་ད་སྐད་འབོད་ད་ག་རང་རེད། བོད་ཀྱི་བདག་པོ་བོད་མི་ཡིན། རྒྱ་དམར་བོད་ནས་ཕར་རྒྱུགས་ཤིག། བོད་རང་བཙན་གཙང་མ་ཡིན། ལབ་ཡ་དེ་ད་ག་རང་རེད། དེ་ཡིན་དུས་སྒང་ལ་ད་དེ་ནས་བྱས་ནས། མར་ཕྱིན་བྱས་ནས། དཔེར་ན་དཔའ་མོ་ཀུན་བཟང་ལགས་རེད་ད་ནང་བཞིན་ཚོགས་གཙོ་ལགས་ཀྱིས་ད་མཚན་མང་པོ་ཅིག་བཏོན་གནང་སོང་དེ་གའི་ཆ་ཚང་ཅིག་བཙོན་ལ་བཅུག་བྱས་ནས། ཨ་ནི་གཅིག་སྟོང་དགུ་བརྒྱ། དྲུག་ཅུ་ཡས་མས་ཅིག་ལ་ཨ་ནི། དྲུག་ཅུ་རེ་ལྔ་རེ་དྲུག་ཡས་མས་ཅིག་ལ་ཨ་ནི།

ད་སྡུག་ཅག་དེ་འདྲ་ཁྲིད་བྱས་བྱས། ཁོ་རང་པུས་མོ་བཙུགས་ནས་བཞག་བྱས་ནས། རྒྱབ་ནས་མེ་མདའ་བརྒྱབ་བྱས་ནས་རོ་ཨ་ལོག་སྤྱོད་པ་ལབ་ནས་རྒྱབ་ནས་མེ་མདའ་བརྒྱབ་བྱས་ནས་ནི་ས་དོང་ནང་ལ་མར་འདུག་བྱས་ནས་ད། མར་ཟག་གི་རོ་ཨ། ཨ་ནི་དེ་ནས་གལ་ཏེ། ཤི་གསོན་ལ་མ་བལྟས་པའི་གི་ཁོ་ཚོའི་ས་སྦས་བཏང་བྱས་ནས་དེ་འདྲའི་གི་གནས་སྟངས་དེ་འདྲ་བྱུང་ཡོད་རེད་རོ་ཨ། ད་གཙོ་བོ་ཁྱེད་རྣམ་པ་ཚོ་གི་སྐབས་དེ་དུས་ག་རེ་བྱུང་ཡོད་པ་རང་སྲོག་བློས་གཏོང་གི་རེད། དེ་ཉིད་གཉིས་ད་ལྟ་ཁྱེད་རྣམ་པ་ཚོ་དེ་གི་རྒྱུན་འཛིན་བྱེད་ཡུན་སོང་གི་ཡོད་རེད་བ་ད་དེ་ནས་མུ་མཐུད་བྱེད་ཀྱིན་ད་ད་ལྟ་བུད་མེད་ལྷན་ཚོགས་ཡོད་བ་དེའི་སྐབས་དེ་དུས་ནས་འགོ་ཚུགས་ནས་ད་ལྟ་མུ་མཐུད་རྒྱུན་འཁྱོངས་དུ་ཡོད་སོང་གི་ཡོད་རེད་ད་ལྟ་དེ་དྲུང་ཆེ་སྐལ་བཟང་སྒྲོལ་མ་ལགས་རེད་འདུག་བ་ལ་ཨ་ནི་སྐལ་བཟང་སྒྲོལ་མ་ལགས་ད་ད་འདིའི་སྐབས་སུ་བཙན་བྱོལ་སྤྱི་ཚོགས་ནང་ལ་བུད་མེད་ལྷན་ཚོགས་ཀྱི་ད་གི་ངའི་སྐད་ཆ་དྲིས་དུས་སྐབས་སུ་ཚོགས་པ་ཡན་ལག་ལྔ་བཅུ་ང་བརྒྱད་དང་ཚོགས་མི་ཁྲི་གཉིས་ཟེར་གྱི་ཟེར་གྱི་འདུག་དེ་དེ་འདྲ་རང་རེད་པས་དེ་ག་འདྲ་སེ་ཡོང་གི་ཡོད་རུང། ལགས་འོང་དེ་འདྲ་རེད་ད་ལྟ་ང་ཚོས་ཀྱི་བུད་མེད་ལྷན་ཚོགས་ཀྱི་ངོས་ནས་འདུག། རྒྱུན་ལས་འདུག་ལོ་གསུམ་བྱས་པའི་ནང་ལོགས་ལ་ཡ་འདུག་ཟླ་བ་བཅོ་བརྒྱད་ལ་ཨ་ནི་འགན་འཛིན་ལྷན་ཚོགས་གཅིག་དང་ཚོགས་ཟླ་བ་བཅོ་བརྒྱད་འདུག་བྱས་རྗེས་ཨ་ནི་ཚོགས་ཆེན་གཅིག་ཚོགས་ཀྱི་ཡོད་རེད་དེ་དུས་ཙམ་པ་ང་ཚོ་ས་གནས་ཆ་ཚང་གཅིག་འཛོམས་བྱས་ནས་ཨ་ནི་གཅིག་གི་ང་ཚོ་གྲོས་ཆོད་བྱ་ཡ་རེད་གྲོས་ཞུས་པ་པེ་རེད་ད་ག་དེ་འདྲས་ཀྱི་གཅིག་ག་ལོགས་ར་ང་ཚོ་ཚོགས་འདུ་འཚོགས་པའི་སྐབས་སུ་ལ་ང་ཚོ་གཅིག་གི་ཁོ་རང་ཚོ་གི་མིང་གཞུང་ཡིན་ནའི་རེད། འདི་འདྲས་ཅིག་ང་ཚོའི་ས་གནས་ཡན་ལག་ག་ཚོད་སླེབས་འདུག་ང་ཚོ་འདི་འདྲས་ཅིག་ཡོད་པའི་ཆ་ནས་ཨ་ནི་ཅིག་ང་རང་ཚོ་ལ་ས་གནས་ཏག་ཏག་ཅིག་ཅིག་ད་ལྟ་ང་རང་ཚོ་ས་གནས་ཏག་ཏག་ལྔ་བཅུ་ང་བརྒྱད་ཡོད་རེད་ཡིན་ནའི་སྐབས་རེ་ཡང་གནས་སྟངས་ཀྱི་རྐྱེན་པས་ང་རང་ཚོ་ཚོགས་ཆེན་ལ་བཅར་མ་ཐུབ་ཡ་འདི་འདྲས་ཡོང་དུས་ཅིག་ང་རང་ཚོ་གི་ངོས་ནས་ཅིག་དུས་དང་རྣམ་པ་ཀུན་ཏུ་ལ། སྐབས་སྐབས་ལ་ཕྱེད་ཀ་ཅིག་ཡོང་ཐུབ་པ་སྐབས་སྐབས་ལ་ཕྱེད་ཀ་ལས་ཉུང་བ་དང་སྐབས་སྐབས་ལ་ཕྱེད་ཀ་ལས་མང་བ་འདི་འདྲས་ཡོང་གི་འདུག་ཨ་ནི་ས་གནས་ཚོགས་མི་དེ་ཚོ་གིས། དབུས་ལ་ཡར་ཅིག་དཔལ་འབྱོར་ཐོག་ནས་ཡར་ཅིག་འབུལ་ཡ་དང་དེ་མཚུངས་དབུས་ལ་ཡར་ཅིག་དཔལ་འབྱོར་ཡོང་སྒོ་འདི་ས་གནས་ཚོ་ནས་ཡོང་གི་ཡོད་རེད་གང་འདྲ་རེད།
ལགས་འོང་ལགས་འོང། དེ་བཞིན་བྱེད་པ་ཕྱིར། བོད་ཀྱི་བུད་མེད་ལྷན་ཚོགས་སྒྲིག་འཛུགས་དེ། ཚོགས་མི་ལ་བརྟེན་ནས་སྒྲིག་འཛུགས་བྱས་ཏེ་རེད་ཞུ་ཡ་ཡོད་རེད། ཆོལ་ཁ་གསུམ་གྱི་བུད་མེད་ཡོད་དེ་དེའི་ནང་ལ། ཚོགས་མི་གི་ངོ་སྤྲོད་ལག་འཁྱེར་ཅིག་བཟོ་དགོས་རེད། ཚོགས་མི་ཚོགས་དངུལ་ཕུལ་དགོས་མཁོ་རེད། དེ་ཡིན་དུས་ཚོགས་མི་གང་ཡིན་པ་དག་ནས་ཤོད་ཚོགས་མི་ངོ་སྤྲོད་ལག་འཁྱེར་དེ་དབུས་ནས་མར་ཕུལ་གྱི་ཡོད་དུས་ང་ཚོ་གི་མིང་ཐོ་ཏག་ཏག་ཡོད་པ་ཞིག་དང་ཚོགས་མི་དེ་ལ་བརྟེན་ནས་བོད་བསྟན་པ་ཆབ་སྲིད་ཀྱི་ལས་འགུལ་ཆེ་འབྲིང་ཆུང་གསུམ་དེ་ནས་སྤེལ་ཚུལ་སྐོར་བུད་མེད་ལྷན་ཚོགས་སྒྲིག་འཛུགས་དབུས་དེ་དེ་འདྲའི་གནས་ཐུབ་ཀྱི་ཡོད་དུས་ཚོགས་མི་གི་མིང་གཞུང་ཏག་ཏག་ང་ཚོ་ལ་ཡར་འབྱོར་བསྡད་དགོས་དུས་ང་ཚོ་ཚོགས་མི།

ཐ་ན་ཤིང་གི་མང་ཚོགས་དབུས་ཡོད་པ་དང་ནས་དབུས་ཀྱི་བར་ལ་ནས་ཡོད་ནི་རྗེ་སི་ས་ནས་བོད་ཀྱི་བུད་མེད་ཚོ་ཡིན་པའི་ཐོག་ནས་མང་ཚོགས་ཀྱི་རྒྱབ་སྐྱོར་གྱི་ཐོག་ནས་ང་ཚོ་སྒྲིག་འཛུགས་དེ་གནས་སྐོར་དེ་མང་ཚོགས་ལ་ཡར་གསལ་བཤད་བྱས་དེ་འདྲ་ཞིག་བྱ་དུས་ད་རིང་དེ་བཀྲ་ཤིས་ལོ་ལེགས་བྱུང་སོང་ཟེར་ཞེས་ལབ། ལགས་སོ། ཅིག་ད་མི་གི་ད་སྤྱི་ཚོགས་བརྒྱུད་ལམ་ཐོག་ལ་ཅིག་མང་པོ་ཅིག་ཁྱབ་བསྡད་ཀྱི་ད་ཅི་ཞིག་ནི་ང་ཚོས་འདི་མཐོང་ཡག་ཅིག་རྒྱབ་ལོགས་ཡར་གནས་ཚུལ་གསལ་པོ་མ་མཐོང་ཡག་དེ་འདྲ་ཡོང་སྲིད་གི་རེད་དེ་ནང་ལོགས་ལ་ཡར་ཅིག་ཟང་ངེ་ཟིང་ངེ་འདྲ་པོ་ཅིག་ག་རོག་ཡོད་པ་འདྲ་པོ་ཅིག་དེ་འདྲའི་ཅིག་མཐོང་ཡོང་གི་འདུག་ད་ཡག་པོ་བྱས་ནས་ཅིག་ཆགས་ཡོད་ན་ད་བཀྲ་ཤིས་བདེ་ལེགས་རེད་བ་ཚང་མ་ལ་དགོས་ངེས་ཡིག་ཐོ་འདི་རེད་འདོད་གི་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་གཅིག་སྒྲིལ་དང་ཚང་མ་ནུས་པ་མཉམ་སྤུངས་ཅིག་བྱེད་དགོས་རེད་གསུང་ཡག་གི་བཀའ་སློབ་དང་མཐུན་པ་ཅིག་ཆགས་འགྲོ་གི་ཡོད་རེད་ད་ད་ད་ཁྱེད་ཀྱི་སྐབས་དེ་དུས་ཀྱི་ངོ་རྒོལ་སྐབས་སུ་འབོད་ཚིག་ག་རེ་ཡིན་མིན་གསལ་པོ་འདི་ཅིག་གསུངས་གནང་སོང་ཨ་ནི་སྐབས་དེ་དུས་ཀྱི་ད་འབོད་ཚིག་དང་ཅིག་ལངས་ཕྱོགས་རེད་ཨ་ནི་ད་ལྟ་འདི་ཁྱེད་རྣམ་པ་ཚོ་གི་མུ་མཐུད་འདི་འདྲ་རང་རྒྱུན་འཛིན་ཅིག་གནང་གི་ཡོད་རེད་པས་ཡང་ད་ལྟ་གནས་སྟངས་དང་ཅེས་དུས་ལ་བབ་པའི་ཡང་ཅིག་འགྱུར་བ་འདྲ་པོ་འགྲོ་དགོས་ཁེལ་གི་ཡོད་རེད་ད་ཅི་བུད་མེད་ལྷན་ཚོགས་དེ་ཆབ་སྲིད་ཚོགས་པ་ཅིག་ཡིན་ན་ཆབ་སྲིད་ཀྱི་ལྟ་བ་ལངས་ཕྱོགས་ཟེར་ན་རེད་དེ་འདྲའི་ཐོག་ནས།
ལགས་འོང་ད་དེ་ཐུགས་རྗེ་ཆེ་ཞུ་ཡ་ཡིན་ད་དེ་སྔོན་མ་ལྔ་བཅུ་ང་དགུ་གི་སྤྱི་ཟླ་གསུམ་པའི་ཚེས་བཅུ་གཉིས་ཉིན་མོ་གི་འབོད་སྒྲ་ཅིག་དང་ད་ལངས་ཕྱོགས་ཅིག་ཆགས་བསྡད་ཡོད་རེད་བ། ད་དེ་ནས་ཕྱིན་ནས་ད་ད་ལྟ་བར་དུ་ལ། གཅིག་སྟོང་དགུ་བརྒྱ་གོ་བཅུ་གོ་དྲུག་ལ་ཨ་ནི། ད་དངོས་གནས་ད་ག་རེ་ལབ་དགོས་རེད། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་དགོངས་གཞི་ཅིག་ཡོད་པ་ཅིག་ལ་ཨ་ནི་ཁོང་གིས་དངོས་གནས་ཕྱག་བསྟར་གནང་བསྡད་པ་ཅིག་ད་ཆགས་བསྡད་ཡོད་རེད་ཡིན་ནའི། དགུ་བཅུ་གོ་དྲུག་ལ་མང་ཚོགས་རང་ལ་ཁོ་རང་ཐག་གཅོད་ཀྱི་གོ་སྐབས་ཅིག་ཕུལ་བཞག་ཡོད་རེད་ཨ་ནི་ལངས་ཕྱོགས་ཀྱི་ཐད་ནས་གོ་སྐབས་ཅིག་ཕུལ་བཞག་ཡོད་དུས་སྒང་ལ་ཨ་ནི་ཁོང་གིས་ད། སྐུ་ལས་བསྐྱོན་བཞག་པ་གི་ལངས་ཕྱོགས་དེ་ལ་ང་ཚོ་བོད་ཀྱི་བུད་མེད་ལྷན་ཚོགས་ཡིན་པ་ཡིན་ན་མིག་བཙུམས་ནས་འདུག་ཤར་བསྐྱོད་བྱེད་པ་ཅིག་མ་རེད། ང་ཚོ་བོད་ཀྱི་བུད་མེད་ལྷན་ཚོགས་ཡིན་པ་ཡིན་ན་ས་གནས་ཚང་མས་ཀྱི་གྲོས་བསྡུར་གནང་ད་ག་ནང་བཞིན་གྱི་དབུས་ཀྱི་གོ་སྒྲིག་འོག་ནས་ལྡི་ལི་ལ་ཚོགས་འདུ་འཛོམས་ཡས་རེད་བུད་མེད་ལམ་སྟོན་ཞུ་ཡས་རེད་གང་ཅིའི་ཐོག་ནས་བྱས་བྱས་ནས་ཨ་ནི། གོང་ས་མཆོག་གི་ཐུགས་ཀྱི་དགོངས་གཞི་འདི་ཡེ་ཤེས་སྙིང་རྗེ་གནང་རོགས་བྱིས་ལབ་ནས་ཞུས་བྱས་ནས་ཨ་ནི། བོད་ཀྱི་བུད་མེད་ལྷན་ཚོགས་ཀྱི་ཚོགས་ཆེན་ཐེངས་ལྔ་པའི་ཐོག་ལ་ཨ་ནི་སྤྱི་མོས་ཀྱི། གྲོས་ཆོད་གཏན་ལ་ཕབ་བྱས་ནས་བཙན་བྱོལ་སྒྲིག་འཛུགས་ཡིན་པ་ཡིན་ན་སྤྱི་ཟླ་དགུ་པའི་གི་ཚེས་བཅུ་བཅོ་བརྒྱད་ལ་ཨ་ནེ་དབུ་མའི་ལམ་གྱི་ལངས་ཕྱོགས་དེ་ཤར་བསྐྱོད་བྱེད་པ་ཅིག་ཆགས་བསྡད་ཡོད་རེད་བོད་ཀྱི་བུད་མེད་ལྷན་ཚོགས་ཡིན་པ་ཡིན་ན་སྤྱི་ཟླ་དགུ་པའི་གི་ཚེས་བཅུ་ལ་ལབ་དུས་སྒང་ལ་ཉི་མ་བརྒྱད་ཅིག་གི་སྔོན་ལ་འདུག་སེ་ཐག་གཅོད་གནང་བ་ཅིག་ཆགས་བསྡད་ཡོད་རེད་ལན་ཞུ་ཡི་ད་འདི་གནད་འགག་འདུག་ཁྱེད་རྣམ་པ་ཚོ་གི་འགན་འཛིན་ལྷན་ཚོགས་ལོ་སྔོན་མ་ལོ་ལ་ཕལ་ཆེར་ཡིན་ས་ཡོད་ལ་དྭགས་ལ་ཚོགས་གནང་སོང་བ་ལ་སྐབས་དེ་དུས་ཁྱེད་རྣམ་པ་ཚོ་བོད་སྐད་ཡིག་སྲུང་སྐྱོབ་དང་ཨ་ནེ་མི་འབོར་འཕེལ་རྒྱས་དེ་འདྲའི་སྐོར་ལ་གནས་ཚུལ་གནད་དོན་དེ་འདྲའི་གླེང་གནང་བཞག་ཨ་ནི་བོད་སྐད་ཡིག་དང་ལྷག་པར་དུ་མི་འབོར་འཕེལ་རྒྱས་ཀྱི་ཐོག་ལ་བུད་མེད་ལྷན་ཚོགས་ཀྱིས་ག་རེ་གནང་གི་ཡོད་རེད། ད་ང་ཚོ་བུད་མེད་ལྷན་ཚོགས་ཀྱི་མཚོན་དོན་དེ་གཙོ་བོ་དེ་སྐད་ཡིག་ལ་རག་ལས་དུས་བོད་བུད་མེད་ལྷན་ཚོགས་སྒྲིག་འཛུགས་ནས་སྐད་ཡིག་སྲུང་སྐྱོབ་དེ་ཧ་ལས་པའི་གལ་ཆེ་བ་སྔོན་མ་ནས་འགྲོ་བཞིན་པ་རེད་ར། ས་གནས་ཀྱི་ཡན་ལག་ཁག་གི་ཚང་མས་ཧུར་ཐག་བར་ཐག་ཅིག་གིས་བོད་ཡིག་ཐོག་ནས་ཡང་རྩོམ་ཡིག་འབྲི་ཡག་འགྲན་བསྡུར་ད་ནི་ཕྱིར་བོད་ཡིག་རྩེ་ཕུད་ལ་ཡང་བྱ་དགའ་གསོལ་རས། ག་ས་དེ་འདྲས་ཤི་ན་བར་ཤི་ན་ཨ་ནི་དེ་ལ་ལྟ་ནས་ཡང་སེམས་ཤུགས་ལ་ཕ་མ་ཕ་ཡ་ཕ་མ་ཅིག་ཡོད་ར་བོད་ཡིག་ལ་སྐད་ཡིག་དེ་ན་ཨ་བུད་མེད་ལྷན་ཚོགས་ངོས་ནས་དེ་འདྲས་ཤིག་བྱ་དགའ་རག་གི་འདུག་ལབ་ཡ་འདྲ་པོ་ཅིག་ད་དེ་འདྲས་ཅིག་བྱས་ད་ནི་ཤི་མི་འབོར་འཕེལ་རྒྱས་འདྲ་བོ་ཅིག་ཆ་བཞག་ན་བོད་ཡིན་ནའི་ས་དེ་ལ་ང་ཚོས་རྩོད་དགོས་རེད་ཚང་མས་ཡིན་ནའི་མི་དེ་མེད་ན་ཨ་ནི་སུས་བདག་པོ་རྒྱག་གི་རེད་ལབ་ཡ་བྱེད་ར་བ་དེ་ལ་མི་འབོར་འཕེལ་རྒྱས་སྔོན་མ་ནས་ང་ཚོ་ལས་གཞི་བལྟས་ད་སྤེལ་བཞིན་པ་དེའི་ཐོག་ལ

མྱོས་རྫས་དྲག་རིགས་དང་དེ་ནས་ཤེས་བེད་སྤྱོད་འདྲ་མི་འདྲ་བཏང་ནས་དཀའ་ངལ་འཕྲད་ང་ཚོའི་ཕར་ཅིག་དེ་བཅས་ཀྱི་བསམ་ཡས་ཀྱི་ཆེད་དུ་ཕ་གི་ལ་སྐྱེ་དང་དྲག་ཡག་ཐག་ཆོད་དེ་འདྲས་མང་པོ་ཡང་ང་ཚོས་མང་པོ་བྱས་ཡོད། ལགས་སོ། ཨ་ནི་ཚོ་ཆེན་སོང་ད་ལྟའི་བུད་མེད་ནུས་སྟོབས་གོང་འཕེལ་གྱི་ཐོག་ལ་གནད་འགག་ཆེ་ཤོས་དེ་ག་རེ་འདྲ་བོ་ཆགས་ཀྱི་འདུག། ད་སྤྱིར་བཏང་གི་ད་ལྟ་གི་བཀའ་མོལ་འདི་ལ་མུ་མཐུད་པ་འདྲ་བོ་ཅིག་ཡིན་པ་ཡིན་ན་བོད་ཀྱི་བུད་མེད་ལྷན་ཚོགས་ཡིན་པ་ཡིན་ན་འདི་འདྲའི་ཐོག་ལ་ད་ག་རེ་ལབ་དགོས་རེད་སྤྱི་ཚོགས་ཞབས་ཞུ་རྨང་གཞི་སྒྲུབ་མཁན་ཅིག་ཡིན་བསམ་པའི་གི་སོ་སོ་འདི་འདྲ་ཅིག་སྤོབས་པ་ཡོད། ད་ལྟ་ད་འདི་གི་ཐོག་ལ་ག་ལ་འོར་ད་བྱེད་མཁན་འདི་བྱེད་ཀྱི་འདུག་ལ་ནི་མེད་པ་བྱས་ད་འདི་ནང་བཞིན་བྱེད་པ་མ་ཡོང་ཡས་གི་གོ་རྟོགས་སྤེལ་ཡས་འདི་གལ་ཆེ་ཅིག་ཡིན་དུས་གང་ལ་ཨ་འདི་འདྲས་གི་རིགས་ལ་བོད་ཀྱི་བུད་མེད་ལྷན་ཚོགས་གི་ཉིས་སྟོང་བཅུ་གསུམ་ནས་བྱས་ནས་ད་ད་ལྟ་བར་དུ་དངོས་གནས་ས་གནས་ས་ཐོག་གི་མང་པོ་གནང་གི་ཡོད་རེད་བ། ད་སོ་སོའི་གི་ཚོགས་པ་འདི་ཡི་ནང་ལ་འགན་འཁྱེར་བའི་གི་བརྒྱུད་རིམ་ནི་བྱེད་དུས་གང་ལ་འདི་གི་ཐོག་ལ་ཉིས་སྟོང། བཅུ་གསུམ་ནས་བྱས་ནས་སྣེ་ཁྲིད་བྱས་ནས་དེ་འབྲེལ་གྱི་ལས་འགུལ་དཔེར་མཚོན་ན་དེ་འབྲེལ་བྱས་ནས་མང་པོ་ཅིག་སྤེལ་ཡས་ལ་སོགས་པ་དང་གོ་རྟོགས་ཀྱི་ལས་འགུལ་ཟབ་སྦྱོང་ཕུལ་ཡས་ལ་སོགས་པ་ས་གནས་རེ་རེ་ལ་བཅར་བྱས་ནས་ཟབ་སྦྱོང་ཕུལ་ཡས་ལ་སོགས་པ་དེ་ནང་བཞིན་གྱིས། ད་ད་ལྟ་འདྲ་བོ་ཅིག་ཡིན་ན་བོད་ཀྱི་བུད་མེད་ལྷན་ཚོགས་དང་བུད་མེད་ནུས་སྟོབས་ཚན་པ་གཉིས་མཉམ་དུ་ཟུང་འབྲེལ་གྱིས་ཨ་ནི་བུད་མེད་ཀྱི་རོགས་འབོད་ཀྱི། མདུན་ལམ་ལ་ནི་འདི་འདྲ་ཅིག་སྒོ་འབྱེད་ཅིག་གནང་ཞིང། ལགས་སོ། དྲིན་ལ་ད་ལྟ་དེ་བུད་མེད་ལྷན་ཚོགས་གི་ཡན་ལག་ལྔ་བཅུ་ང་བརྒྱད་ཙམ་ཅིག་ཡོད་པ་ཡིན་ན་དེ་ཚོ་ནང་ནས་ཚགས་ཚུད་ཤོས་འདྲ་པོ་ཅིག་ཚགས་ཚུད་ཤོས་འདྲ་པོ་ཅིག་དེ་ག་རེ་ལ་ངོས་འཛིན་བྱེད་ཀྱི་ཡོད་རེད། ཨ་ནི་ད་ལྟ་ཅི་ཡང་ཁྱེད་རྣམ་པ་ཚོ་གི་རྒན་གསོ་ཁང་དེ་འདྲའི་ལྟ་ཡ་འདྲ་པོ་དང་དེ་འདྲའི་མང་པོ་ཅིག་གནང་གི་འདུག་ཨ་ནི་ཁྱེད་ཀྱིས་གཟིགས་པ་ཡིན་ན་བུད་མེད་ནུས་སྟོབས་དང་འབྲེལ་བའི་ཐོག་ལ་ཡན་ལག་དེ་ཚོ་གི་དང་དབུས་ཀྱི་འབྲེལ་བ་རེད་ཚགས་ཚུད་ཤོས་དེ་ཁྱེད་ཀྱིས་ག་འདྲས་གཟིགས་ཀྱི་འདུག།
ལགས་འོང་སྤྱིར་བཏང། དེ་འདྲས་རེད་དཔེར་ན་ཆ་བཞག་ན་ང་ཚོ་དབུས་འདྲ་བོ་ཅིག་ལ་ཅིག་ལས་འགུལ་ཆེ་ཕྲ་ཆུང་གསུམ་ཡོད་རེད་བ། དེའི་ནང་ལོགས་ནས་ཅིག་ང་ཚོས་ཀྱི་ཨ་ད། ལས་འགུལ། མང་ཆེ་ཅིག་ང་རང་ཚོའི་དབུས་རང་ནས་མ་ཅིག་ནམ་རྒྱུན་གཏན་འཇགས་ཀྱི་ལས་འགུལ་ཅིག་ཡོད་རེད། དེའི་སྒང་ལ་གཞི་བཞག་པའི་ཐོག་ནས་ཨ་ནི་ང་ཚོ་ཅིག་ས་གནས་ས་གནས་ས་ཐོག་འབྲེལ་བ་གནང་ཡས་ནས་རེད་ཅིག་ང་རང་ཚོས་ཡི་གེ་བཏང་ས་ལ་ཡི་གེ་བཏང་བརྙན་བསྐུར་ས་ལ་བརྙན་བསྐུར་དེ་འབྲེལ་གྱི་ཐོག་ནས་ཅིག་ད་ལྟ་འདྲ་བོ་བྱས་ན་ང་རང་ཚོ་དབུས་དང་ས་གནས་ལ་ན་དངོས་གནས་མ་དང་སྤུ་གུ་གི་ཅིག་གི་བརྩེ་བ་ནང་བཞིན་དངོས་གནས་ཁོ་རང་ཅིག་གི་ཚགས་ཚུད་པོ་ཅིག་དང་ཧང་སངས་དངོས་གནས་ནས་ཁོ་རང་ཚོའི་ནས་དངོས་གནས་ཧུར་ཐག་བ་དག་ད་ལྟ་བར་དུ་དངོས་གནས་ཅིག་གི་ད་ལྟ་བར་དུ་ཕྱག་ལས་ཧུར་ཐག་བ་དག་གནང་གི་འདུག་ཤེས་ཡོན་ཡོད་མཁན་གྱིས་ཤེས་ཡོན་སྤུངས་ཀྱི་འདུག་རྣམ་དཔྱོད་ཡོད་མཁན་གྱིས་རྣམ་དཔྱོད་སྤུངས་ཀྱི་འདུག་དཔལ་འབྱོར་ཡོད་མཁན་གྱིས་དཔལ་འབྱོར་སྤུངས་ཀྱི་འདུག་དེ་འབྲེལ་གྱི་ཐོག་ནས་ཅིག་ང་རང་ཚོ་བུད་མེད་ལྷན་ཚོགས་འདི་ཅིག་གི། ཚགས་ཚུད་པོ་ཆགས་ཡ་དང་ཅིག་ག་རེ་ཟེར་དགོས་རེད་ད་ང་ཚོས་ཀྱིས་འོང་ཡར་གོམ་པ་མདུན་བསྐྱོད་སྤོས་དེ་ག་ནང་བཞིན་རེད་དེ་ཙམ་མ་ཡིན་པའི་དེང་དུས་ཀྱི་ཅིག་གི་སྤྱི་ཚོགས་ལ་དཔག་པའི་ང་ཚོས་ཀྱི་རྒྱལ་སྤྱིའི་སྡིངས་ཆའི་སྒང་ལ་ཡར་བཀའ་མོལ་ག་རེ་འཁྱེར་ཐུབ་དོ་ང་ཚོ་བུད་མེད་ཀྱི་ཆ་ནས་ག་འདྲས་འཁྱེར་ཐུབ་དོ་ང་ཚོ་བུད་མེད་ཙམ་མིན་པ་བོད་སྤྱི་ཡོངས་ཀྱི་ང་རང་ཚོ་ཀྱི་ཆབ་སྲིད་གནས་སྟངས་ཡིན་ནའང་རེད་གང་ཅིའི་ཆ་ནས་ཅིག་ཡ་ཚད་མཐོ་པོ་ཅིག་ལ་བྱས་ཆོག་དོ་ང་ཚོ་འགན་འཛིན་ལྷན་ཚོགས་ཡིན་ནའང་རེད་གོང་དུ་ཞུས་པ་ནང་བཞིན་ཚོགས་ཆེན་དེ་ག་ནང་བཞིན་ང་ཚོས་ཀྱི་འདི་འདྲས་མང་པོ་ཅིག་ཚོགས་འདུ་རབ་དང་རིམ་པ་ཚོགས་བྱས་ནས་ང་ཚོས་དེ་འདྲས་ཅིག་བྱེད་པའི་ཐོག་ནས་ཨ་ནི་ག་ལ་འང་ཙམ་ཅིག་ད་ལྟ་བར་དུ་ཡག་ཐག་ཆོད་ཡོད་ཞུ་ཨེ། བོད་ད་བུད་མེད་ལྷན་ཚོགས་དེ་བཙན་བྱོལ་ན་ཡོད་པ་དང་བོད་ན་ཡོད་པའི་བུད་མེད་གཉིས་ཆ་གི་ངོ་ཚབ་མཚོན་པའི་གི་ལྷན་ཚོགས་དེ་འདྲས་ཅིག་ལ་ངོས་འཛིན་ཅིག་བྱེད་གི་ཡོད་རེད་པས་དེ་འདྲས་ཡིན་ན་ཨ་ནི་བོད་ནང་གི་བུད་མེད་དེ་ཚོ་ལ་བུད་མེད་ལྷན་ཚོགས་ངོས་ནས་ག་རེ་བྱེད་གི་ཡོད་རེད་དཔེར་ན་ཉིས་སྟོང་བྷི་ཕྱི་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་ལྔ་ཡིན་ན་ཅིག་ལ

ལམ་སང་ཕྱི་ལོགས་ལ་ཡར་ལངས་ནས་ཆར་པ་ཆར་རླུང་འདི་འདྲའི་དྲག་པོ་གྱི་ཁ་ལ་རུ་མལ་བཏགས་ནས་ར་མ་བྱུང་རང་དབང་མི་འདུག་འདུག་ཟེར་ཡ་ང་ཚོས་སྟོན་ཚོད་རེད་ཞུ་ཡ་ཡོད་རེད། འདི་ད་ལྟ་ང་ཚོ་ས་གནས་ཡན་ལག་ཁག་མང་པོ་ཆེ་ཤེས་ཀྱི་ཡོད་འདུག་ག་ཡོད་རེད། ང་ཚོས་ཀྱི་མདུན་ལ་དོན་ནི་གཅིག་མིན་ཏེ་སྙན་ཐོ་ཕུལ་ཡ། དེ་ཚོ་རབས་དང་རིམ་པས་ང་ཚོར་སྤྲད་བསྡད་རེད། དེ་ནང་བཞིན་བུད་མེད་ལྷན་ཚོགས་ཀྱི་ངོས་ནས་སྔོན་མ་ནས་རྒྱུན་ལས་གོང་མ་སྐབས་སུ་ལ་མཉམ་འབྲེལ་རྒྱལ་ཚོགས་ཚོགས་འདུ་ལ་བཅར་ཡ་བྱུང་བ་རེད། སུད་སི་ས་གནས་བུད་མེད་ལྷན་ཚོགས་ནས Geneva Summit གྱི member ཅིག་ཆགས་བསྡད་ཡོད། ལོ་རྟག་པར་བོད་དོན་ཚོགས་ལ་ང་ཚོས་ཀྱི་མི་གཅིག། མ། བཀའ་མོལ་གནང་ཡ་ལ། ཅིག་ང་ཚོ་ལ་ཐོབ་ཐང་གཅིག་པ་འདྲ་མཉམ་བྱེད་ཀྱི་ཡོད་དེ་ལོ་རྟག་པར་བཞིན་དེ་འདྲ་ཞུས་དང་ཞུས་བཞིན་པ་ཡིན། དེ་ནང་བཞིན་གྱི་ད་རེས་ང་ཚོ་སྐབས་སུ་བབ་པའི་ཨ་ནི། བུད་མེད་དབྱེ་འབྱེད་འགོག་ཐབས་ཀྱི་ཚོགས་ཆེན་ཐེངས་བརྒྱད་ཅུ་གྱ་ལྔ་དེ་ལ་དངོས་སུ་ཕ་གིར། བཅར་ཡས་ཀྱི་གོ་སྐབས་ཅིག་བྱུང་སོང། དེ། བཙན་བྱོལ་ནང་ཡོད་པའི་བུད་མེད། སྙན་ཐོ་ཡིན་དྲི་ཅི་ཡོད་མ་རེད། བོད་ནང་གི་བུད་མེད་ཚོ་ལ་དཀའ་ངལ་གང་འཕྲད་ཀྱི་འདུག་བས། སྐྱེ་སྒོ་བཀག་ཡག་སོ་སོ་རང་རང་བཞིན་ལྷན་སྐྱེས་ཀྱི་སོ་སོའི་གི་འགྲོ་བ་མི་ཐོབ་ཐང་འཆོར་ཡས་འདི་ཕུད་ཆོ་བོད་མི་དང། ལྷན་ཚོགས་ཀྱི་བོད་ནང་ལོགས་ལ་བུད་མེད་དང་ཐད་ཀར་དེ་འབྲེལ་བ་ཡོད་རེད་པས། འདི་ད། འདི་ཧ་འདྲ་ཞུས་ན་ཏག་ཏག་འདི་ག་ཨ་ཡེ་གསུམ་ས་རེ་ཞུ་ཐུག་ཡིན་ནའི་སྤྱི་ཡོངས་ཀྱི་ང་ཚོ། གནས་ཚུལ་དེ་ཚོ་ཧ་གོ་བསྡད་ཡོད་རེད།
ལགས་སོ་ལགས་སོ། འདི་ཡིན་ད་ཡིན་འདི་ཡིན་ད་ཡིན་ང་ཚོ་གན་ཅི་ཡོད། ད་བཙན་བྱོལ་ནང་ལོགས་ལ་བུད་མེད་ནུས་སྟོབས་དང་འབྲེལ་སྐོར་ལ་ཅིག་གསུངས་ཡོད་འདུག། མང་པོ་གཅིག་གི་བཙན་བྱོལ་ནང་ལོགས་ལ་གཅིག་སྔོན་མ་བོད་ཀྱི་རྙིང་པ་དང་བསྡུར་ཡོང་ན་དཔེ་དེ་བཙན་བྱོལ་ནང་ལོགས་ལ་ཞེ་དྲག་གི་གཅིག་ཡར་རྒྱས་ཕྱིན་ཡོད་པ་མཐོང་གི་ཡོད་རེད་བོད་བུ་བུ་མོ་ཁྱད་པར་ཡོད་མ་རེད་ཆབ་སྲིད་ཀྱི་ནང་ལོགས་ལ་དབང་ཆ་ནང་ལོགས་ལ་དཔེར་ན་སྤྱི་འཐུས་ནང་ལོགས་ལ་རྐུབ་ཀྱག་གི་ཐོབ་པ་དེ་འདྲ་ཡོད་རེད་དེ་ཤེས་ཡོན་དེ་ད་ད་ལྟ་གཅིག་མེད་པ་དེ་ག་རེ་རེད་ཟེར་ན་དགེ་བཤེས་མ་ཟེར་ཡ་གཅིག་ད་དེ་ད་དུང་ལག་ལེན་བསྟར་ཐུབ་ཡོད་མ་རེད་དེ་ཐོག་ལ་བུད་མེད་ལྷན་ཚོགས་ཀྱི་ངོས་ནས་ཀྱི་དམིགས་བསལ་ལམ་ཤོག་འདྲ་བོ་གཅིག་གལ་ཡོད་རེད་པས་འགན་གཅིག་བསྣམ་དགོས་ཀྱི་འདུག་གསུང་ཡ་གཅིག་རེད་པས་ཁྱེད་རྣམ་པ་ཚོ་དེ་རྩོད་དགོས་ཡ་གལ

ལས་འཆར། བཙུན་མའི་ལས་འཆར་ལ་ནི་ང་ཚོ་ད་ལྟ་ཁོར་ཡུག་གི་ལས་འཆར་བཙུན་མའི་ལས་འཆར་ལ་ནི་ཁོ་རང་རྒྱ་ཅོག་ཅིག་ཡོད་པ་རེད། ཨ་ནི་དེ་ནས་ཕྱིན་ནས་འགོ་བཙུགས་ཕྱིན་ནི་བཙུན་མས་གི་ནུས་སྟོབས་གོང་འཕེལ་ཟབ་སྦྱོང་ཕུལ་ཡས་རེད་བཙུན་མ་ལ་ལྟ་རྟོག་བྱེད་ཡས་རེད། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་བཙུན་མ་ཚོ་ཡང་བུད་མེད་རེད་ད་ལ་ནི་བཀའ་སློབ་གནང་ཡོད་རེད། འདི་ཡིན་དུས་གང་ལ་བཙུན་མ་བཙུན་མས་གི་རྐང་བཙུགས་ནས་ད་འདི་རྒྱ་ཅོག་འདི་ནས་ཕྱིན་ནས་བཙུན་མ་ལ་ག་རེ་ང་ཚོ་གི་ཕན་ཐོགས་དགོས་འདུག་བཙུན་མ་ལ་ག་རི།

བཅུ་བ་བཅུ་གཅིག་ཅིག་ཆགས་བསྡད་རེད་པ་ཨ་ནི་དང། དགེ་སློང་མ། དགེ་བཤེས་མ་ཡོད་རེད་པ་ཨ་ནི་དགེ་སློང་མ་ཡོད་མ་རེད་པ། ད་ཅི་དགེ་བཤེས་མ་གསུངས་རེད་པ་ཨ་དེའི་ཕྱིར་ནི་དགེ་བཤེས་མ་རང་སྒང་ལ་ཞུ་གི་ཡོད་ཨ་དགེ་བཤེས་མ་དེ་ཨ་ནི། ག་ས་སྐབས་དང་པོ་དེ་ལ་དགེ་བཤེས་མ་ཉི་ཤུ་ཐོན་པ་བྱུང་བསྡད་ཡོད་རེད་ཨ་དེ་ནས་དྲུག་ཐོན་རེད་དེ་ནས་ཡང་འདུག་སེ་འདུག་སེ་བྱས་ནི་ད་ད་ལྟ་བར་དུ་དགེ་བཤེས་མ་དཔེ་མང་པོ་ཡོད་རེད་ལབ་ནི་ཞུས། ལགས་སོ། ད་ད་ལྟ་འདི་ཀྱི་བུད་མེད་གི་ནུས་སྟོབས་དང་འདི་དང་འདྲའི་ཐོག་ལ་སོང་ཡོད་དུ་གོ་སོ། ཕལ་ཆེར་ཁྱེད་རྣམ་པ་ཚོ་འགོ་བཙུགས་ཡ་དེ་བསྐྱར་གསོ་ཞེས་དེ་བརྒྱད་ཅུ་གྱ་བཞི་བྱས་སྐབས་དེ་དུས་ཐོག་མར་བཀའ་བློན་རིན་ཆེན་མཁའ་འགྲོ་གི་དབུ་གནང་གི་ལྷག་པ་འདྲ་བོ་ཅིག་ཡིན་ས་རེད། དེ་ནས་བཟུང་ཅིང་ད་ལྟ་བར་དུ་ཁྱེད་རང་ཚོ་གི་བུད་མེད་ལྷན་ཚོགས་ཀྱི་ཅིག་འཕེལ་རིམ་འདི་ལ་ལྟ་ཡོང་དུས་གོང་ནས་གོང་འཕེལ་དང་ཡར་ཡར་འགྲོ་གི་འདུག་ཡ་ཡང་ཅིག་ཉམས་ཆག་འགྲོ་གི་འདུག་ཡ་ག་འདྲ་ཡོང་གི་འདུག་ཡང་བར་སྐབས་ཅིག་ལ་བུད་མེད་ལྷན་ཚོགས་ཀྱི་ངོས་ནས་ཀྱི། ཅི། ལོ་འགའ་ཤས་སྔོན་ལོ་ཟླ་འགའ་ཤས་སྔོན་དེ་འདྲ་ཅི་ལ་ཡང་སྔོན་རྩིས་ཀྱི་ཅི་གར་སོགས་ཀྱི་ཅེ་གང་ལ་ཅི་འདྲ་མི་འདྲ་ཟེར་གི་དེ་འདྲའི་གི་དཀའ་ངལ་དེ་འདྲའི་རྒྱུན་ལང་གང་ལ་ཐོན་སོང་བ་དེ་ཡིན་དུས་ཁྱེད་རྣམ་པ་ཚང་མ་དང་ཅི་ཕལ་ཆེར་བུད་མེད་ལྷན་ཚོགས་ཀྱི་གླ་ཡོད་ཀྱི་ཐོག་ནས་ཀྱི་ལས་ཀ་ཅིག་རེད་དུ་ཤོད་རོགས། དེ་ཡོད་དུས་ཅི། ཕྱི་གསལ་ནང་གསལ་ཡིན་ན་རེད་དེ་འདྲའི་གི་དཀའ་ངལ་རིགས་འདི། བསྟན་དེ་ཡོང་རྒྱུ་མ་རེད་དེ་འདྲའི་ལགས་སོ་བ། ད་དེ་འདྲས་ཀྱི་ག་ལ་ན་ད་བོད་ཀྱི་བུད་མེད་ལྷན་ཚོགས་ཀྱི་དབུས་སྤྱི་ཁྱབ་རྒྱུན་ལས་ཁང་ལ་ད་རྙིང་ཤོས་དེ་ང་ཡིན་དུས་ད་དེ་སེ་བ་ཅིག་ཧ་གོ་གི་ཡོད་རེད་བ། ད་དེ་འདྲས་ཀྱི་ཐོག་ནས་ད་ལྟ་བར་དུ་དེ་འདྲས་རེ་ཟུང་བྱུང་རེད་དེ་ཡིན་ནས་གཅིག་ཐེངས་མ་གཅིག་བྱུང་འགྱོག་དེ་ད་འཛམ་བུ་གླིང་ལ་ཁྱབ་བསྡད་རེད་བ། གཅིག་བྱུང་འགྱོག་དེ་གཙང་མ་གཙང་རྐྱང་དེ་བཏོན་བྱས་ནས་ག་ནས་ཡིན་ན་ཟིན་བྱས་ནས་གཙང་མ་གཙང་རྐྱང་ཅིག་ཆགས་བསྡད་ཡོད་རེད་ལབ་ནི་ཞུ་ཡས་དང། ཨ་དེའི་ནང་བཞིན་གྱི་ང་ཚོས་ཀྱི་རྩིས་འདི་ག་རེ་ཡིན་པ་འདི་ཕྱི་གསལ་ནང་གསལ་རེད། འགན་འཛིན་ལྷན་ཚོགས་ཚོགས་ཀྱི་ཡོད་རེད་ཚོགས་ཆེན་ཚོགས་ཀྱི་ཡོད་རེད། གཞན་པ་ཡིན་པ་ཡིན་ན་ད་དངུལ་འདི་ཚོ་ཕལ་ཆེར་ད་ག་ཚོད་སུ་འདུག་ཚོགས་པ་ལ་ག་ཚོད་སུ་འདུག་ཕལ་ཆེར་མཐོང་གི་ཡོད་ཀྱི་ཡོད། ཕལ་ཆེར་ཡོད་མེད་ངས་མགོ་ཚོད་ཀྱི་མེད་འགྲོ། ད་ང་ཚོ་བུད་མེད་ལྷན་ཚོགས་ཡིན་པ་ཡིན་ན་ས་གནས་འདི་ལ་དངུལ་འདི་འདུག

བུད་མེད་ལྷན་ཚོགས་གི་ངོས་ནས་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་དགོངས་པ་བཀའ་སྒྲུབ་ཡ་རེད་ཨ་ནི། ཅིག་མཐུན་སྒྲིལ་གི་ཐོག་ལ་ཡང་ཅིག་ཁྱེད་རྣམ་པ་ཚོ་གི་གཙོ་བོ་གར་ག་རེ་འདྲ་པོ་ཅིག་གནང་དགོས་དགོངས་ཀྱི་ཡོད་ན།
ད་རྒྱལ་བ་རིན་པོ་ཆེ་གི་དགོངས་པ་གང་ཡིན་ནས་ད་བོད་མི་ད་ག་ལ་བོད་ལ་དེ་ཆོལ་ཁ་གསུམ་གཅིག་ཏུ་བཏབ་པའི་བོད་མི་ཚོ་གི་ནང་ཁུལ་དུ་གཅིག་སྒྲིལ་ཐོག་ནས་ང་ཚོ་ཚུ་གཅིག་མཉམ་དུ་ལེ་རེ་ཕ

སྒྲིག་འཛུགས་འདི་སྤོབས་པ་མཐོ་པོའི་སྒོ་ནས་གཞོལ་ཏེ་ཆོལ་ཁ་གསུམ་གཅིག་ཏུ་གཏོད་པའི་བུད་མེད་ལྷན་ཚོགས་ཅིག་ཡིན་དང་ཞེས་བརྗོད་པ། ཆོལ་ཁ་ཆོལ་ཁ་དབྱེ་མེད་ཆོས་ལུགས་རིས་མེད་བྱེད་འདོད་པ་འདི་ང་ཚོས་སྤོབས་པ་མཐོ་པོའི་སྒོ་ནས་ཞུས་ཏེ་འདི་མཉམ་འདུག་ཐོག་ནས་ང་ཚོས་བོད་བསྟན་པ་ཆབ་སྲིད་ཁུལ་དུ་ལས་ཀ་བྱེད་ཐུབ་ཡས་དེ་ཚོ་ང་ཚོས་ཀྱི་ཀྱང་གཟི་བརྗིད་ཞིག་ཆགས་ཐུབ། ལགས་སོ། ད་ཁྱེད་རྣམ་པ་ཚོ་ཝ་ཤིང་ཏོན་ལྡི་སི་ལ་ཕེབས་རེད་ནིའུ་ཡོག་ལ་ཕེབས་རེད་ཨ་ནི་དེའི་རྗེས་ལ་ཅི། མཛད་འཆར་འདྲ་པོ་ག་རེ་འདྲ་པོ་ཅིག་ཡིན་ན་ད་ལོ་ལོ་ཐ་མ་ཆགས་ཡོང་གི་རེད་དམིགས་བསལ་གནང་དགོས་ཡ་གི་ཡོད་རེད་པས་ཡང་ཅིག་ལོ་འདི་ནང་ནས་ནི་གལ་ཆེ་ཤོས་འདྲ་པོ་ཅིག་ནི་ཅིག་ག་རེ་གནང་ཡོད་མེད་ཅིག་གསུང་དང། དྲུང་ཆེ་ཅིག་གསུང་ནི་ཨ་ནི། སྐར་མ་གཅིག་འདུག་འདུག་ལགས་སོ། ལགས་སོ། ད་ད་ལྟ་ང་ཚོ་མ་འོངས་པ་ད་ད་ལྟ་ལོ་རྫོགས་ལ་ཉེ་བ་ཡིན་དུས་ཙམ་པ་ཅིག་གི་ད་ལྟའི་གི་ང་རང་ཚོ་གི་འཆར་གཞི་འདི་ད་ཅིག་གི

ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁ་ཆ་ཚང་སྙན་སྒྲོན་ཞུས་ཟིན་པ་ཡིན་ལས་རིམ་དེ་བཞིན་བསྟན་འཛིན་དཔལ་མོ་ལགས་ཀྱིས་བཀོད་སྒྲིག་གནང་བའི་ཐོག་ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་སྒྱུར་གྱིས་སྙན་སྒྲོན་ཞུ་མཁན་ཀུན་གྲུབ་ཚེ་རིང་ལགས་དང་ང་སེང་གེ་རི་བསོད་ནམས་ལྷ་མོ་ཡིན།